དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་གཟའ་ཟླ་བའི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་དགོང་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག། ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནས་ལཱ་ཏེ་ཝི་ཡའི་ནང་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་ཀྱི་ལོ་གསར་ལ་ཉེ་བ་དང་བསྟུན། རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་གི་གྲྭ་བཙུན་ཚོར་འཚམས་འདྲི་བྱེད་པ་དང་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་བོད་རིགས་ན་གཞོན་ཚོའི་ནུས་སྟོབས་གོང་འཕེལ་གཏོང་ཆེད་ཟབ་སྦྱོང་གནང་བཞིན་ཡོད་པ་ལྟར། ཐེངས་འདིའི་ཟབ་སྦྱོང་བརྒྱུད་གལ་ཆེ་ཤོས་ག་རེ་ཤེས་རྟོགས་བྱུང་ཡོད་མེད་དང། དེ་ལྟ་བུའི་ཟབ་སྦྱོང་བོད་པའི་སྤྱི་ཚོགས་ནང་གལ་འགངས་ཆེ་ལུགས་སོགས་ཀྱི་ཐད་ལ་འབྲེལ་ཡོད་ཁག་ཅིག་ལ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བདུན་རེའི་དཔྱད་བརྗོད་གླེང་སྡུར་གྱི་ལེ་ཚན་ནང། རྒྱལ་ཚོགས་སུ་རྒྱ་ནག་ཐད་ཀྱི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་འཕེལ་རིམ་སོགས་ཀྱི་ཐད་དཔྱད་ཞིབ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང། བོད་ཀྱི་ལོ་གསར་ལ་ཉེ་བ་དང་བསྟུན་ནས་རྒྱ་ནག་གཞུང་གིས་དགོན་སྡེ་ཁག་གི་གྲྭ་བཙུན་ཚོར་འཚམས་འདྲི་དང་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་ཡོད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཞན་པ་གསན་རོགས་གནང། ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་ཉིན་རྒྱ་ནག་གཞུང་གིས་ཆེད་བསྐོས་བྱས་པའི་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་ཚོས་ས་ཁུལ་དེའི་དགོན་སྡེ་ཁག་སུམ་ཅུ་སོ་ལྔ་ལྷག་ནང་ཆེད་བསྐྱོད་ཀྱིས་ལོ་གསར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་འབྲེལ་མ་འོངས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བར་སྐྱོན་བརྗོད་དགོས་སྐོར་བརྗོད་ཡོད་པ་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་དེ་སྔ་ནས་དུས་ཆེན་ཁག་ལ་གྲྭ་བཙུན་ཚོར་གསོལ་རས་སྤྲོད་ཐབས་དང་འབྲེལ་གྲྭ་བཙུན་ཚོ་བསླུ་ཁྲིད་དང་ལག་ཆར་བེད་སྤྱོད་ཀྱིས་གོང་ས་མཆོག་ལ་ངོ་རྒོལ་དང་མི་མང་མགོ་གནོན་ཐབས་ཙམ་ལས་དགོན་སྡེ་དང་གྲྭ་བཙུན་རྣམས་ལ་ལྷག་བསམ་རྣམ་དག་གི་འཚམས་འདྲི་རིགས་གང་ཡང་མིན་སྐོར་བརྗོད་བྱུང། འཚམས་འདྲི་ཡིན་ཟེར་ནས་ཅིག་རྔན་པ་འདྲ་ཆགས་འདྲ་དེ་འདྲ་ཁོས་ཡིན་མིན་མཉམ་དུ་འཛོམས་ཇ་འདྲ་ཅིག་འཐུང་དེ་ནས་སྐད་ཆ་བཤད་དུས་ཕ་ད་ལྟ་འདྲ་ཆགས་པོ་ལ་འདྲ་ཆགས་པོ་རྣམས་ལའང་དེ་སྡིགས་ར་དང་བསླུ་ཁྲིད་སྙིང་ཁ་ཡོད་དེ་བ་སྐད་ཆ་བཤད་ཡ་དེ་སྐོར་དགའ་དུས་ན་དེ་རྒྱ་ནག་གཞུང་གི་བྱེད་སྟངས་ཅིག་རེད་ད་ལྟ་དེ་ད་ག་རང་གང་ནས་མཚོན་སྡོད་ཀྱི་འདུག།
དེ་འདྲའི་གནས་ཚུལ་སྐོར་དཔལ་ཡུལ་རྫོང་འཐབ་ཕྱོགས་གཅིག་གྱུར་ཁང་གི་སྐད་འཕྲིན་འཕྲིན་སྟེགས་སྟེང་སྤེལ་བའི་གནས་ཚུལ་ནང་བོད་ཀྱི་ལོ་གསར་དང་འབྲེལ་རྫོང་དེའི་དམར་ཤོག་དྲུང་ཆེ་ལིའུ་ཡོན་ཟེར་བའི་སྣེ་ཁྲིད་འོག་ཡ་ཆེན་ཆོས་སྒར་དང་ཀ་ཐོག་རྡོ་རྗེ་གདན་དཔལ་ཡུལ་དགོན་གཙོས་དགོན་སྡེ་ཆེ་ཆུང་སུམ་ཅུ་སོ་ལྔ་ལྷག་ནང་སྐོར་བསྐྱོད་ཀྱིས་དགོན་སྡེའི་སྣེ་ཁྲིད་པ་ཚོ་ཐུག་འཕྲད་བྱས་ཏེ་ལོ་གསར་འཚམས་འདྲི་དང་གསོལ་རས་ཕུལ་ནས་མ་འོངས་པར་མུ་མཐུད་དགོན་སྡེ་ཁག་གིས་མེས་རྒྱལ་གཅིག་གྱུར་དང་ཁ་བྲལ་བར་འཐབ་རྩོད་དགོས་པའི་སློབ་གསོ་སྤེལ་ཡོད་པར་བསྒྲགས་འདུག་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་དམིགས་བསལ་དུས་ཆེན་ཁག་ལ་གྲྭ་བཙུན་ཚོར་འཚམས་འདྲི་ཟེར་བ་དེ་མི་མང་སྤྱི་ཡོངས་ནས་དམར་ཤོག་ཚོགས་པའི་དྲིལ་བསྒྲགས་དང་ལེན་བྱེད་ཐབས་ཆེད་བེད་སྤྱོད་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང། མི་མང་གི་སེམས་དང་རང་འགུལ་ཐབས་དང་མི་མང་གི་སེམས་དེ་བསྒྱུར་ཐབས་ཀྱི་ཆེད་དུ། ད་ཁོ་ཚོ་གཡོ་ཐུབ་ཀྱི་ཐབས་ཤེས་དེ་ད་ཁོ་ཚོ་ཐབས་འདྲ་མི་འདྲ་འཐེན་གྱི་འདུག། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་དང་དུས་ཆེན་ཁག་ལ་བོད་ནང་གི་དགོན་སྡེ་ཁག་གི་སྣེ་ཁྲིད་མཁན་དང་ཤེས་ཡོན་པ་དང་མི་མང་གིས་གུས་བརྩི་ཞུ་སའི་མི་སྣ་ཚོར་འཚམས་འདྲི་དང་འབྲེལ་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་སློབ་གསོ་གཏོང་སྲོལ་ཡོད་པ་བཞིན་རྒྱ་ནག་གཞུང་འབྲེལ་གསར་ལམ་དུ་དཔལ་ཡུལ་རྫོང་གིས་འདི་ལོ་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཤིག་རྒྱ་ནག་ཁྲེང་ཏུའུ་རུ་སྐད་བཏང་སྟེ་ལོ་གསར་གསོལ་སྟོན་ཟེར་བ་དང་འབྲེལ་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོས་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ། ཁ་བྲལ་ལ་ངོ་རྒོལ་དགོས་པ་སོགས་ཀྱི་སློབ་གསོ་སྤེལ་ཡོད་པ་མ་ཟད་དགོན་སྡེ་ཁག་ཏུ་ལོ་གསར་གུང་སེང་སྐབས་ཆབ་སྲིད་སློབ་གསོ་སློབ་སྦྱོང་དགོས་པའི་དྲིལ་བསྒྲགས་དཔེ་དེབ་སུམ་སྟོང་དྲུག་བརྒྱ་ལྷག་འགྲེམས་སྤེལ་སོགས་བྱས་པ་བཀོད་འདུག་དཔལ་ཡུལ་རྫོང་ཁོངས་སུ་དེ་སྔ་རྒྱ་ནག་གཞུང་གིས་གཏོར་བཤིག་བཏང་བའི་ཡ་ཆེན་དགོན་དང་སྔ་འགྱུར་རྙིང་མའི་མ་དགོན་ཆེན་པོ་དྲུག་གི་ཡ་གྱལ་དཔལ་ཡུལ་མ་དགོན་གྱི་བཤད་གྲྭ་སོགས་ཡོད་པ་མ་ཟད་ལྷག་པར་ཡར་ཆེན་སྒར་དང་དཔལ་ཡུལ་དགོན་གཉིས་ནང་བོད་ཀྱི་ས་ཁུལ་གང་ས་ནས་གྲྭ་བཙུན་སློབ་གཉེར་བ་མང་དག་ཅིག་ཡོང་གི་ཡོད་སྟབས་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་རྒྱ་ནག་གཞུང་གིས་ཡར་ཆེན་སྒར་དུ་བོད་ཀྱི་ལྷ་ས་ཁུལ་དང་གཞིས་ཀ་རྩེ། ལྷོ་ཁ། ནག་ཆུ། ཆབ་མདོ་དཔལ་འབར། རི་བོ་ཆེ། སྟེང་ཆེན། ཀོང་པོ། འཇོ་མདའ་སོགས་ནས་སློབ་གཉེར་གནང་བཞིན་པའི་གྲྭ་བཙུན་སུམ་སྟོང་ལྷག་ཕྱིར་འབུད་བཏང་བའི་གནས་ཚུལ་བྱུང་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་དཔལ་ཡུལ་དགོན་དུ་དགེ་འདུན་པ་ཁག་གིས་རྒྱ་ནག་གཞུང་གི་སྲིད་བྱུས་ལ་ངོ་རྒོལ་དང་འབྲེལ་འཛིན་བཟུང་བྱས་པར་དགོན་པ་དེའི་གྲྭ་མང་གིས་དགེ་འདུན་པ་ཚོ་གློད་བཀྲོལ་དགོས་པའི་ངོ་རྒོལ་བྱས་པས་རྒྱ་ནག་གཞུང་གིས་དགོན་པ་དེ་དག་ནང་ཆབ་སྲིད་དྲིལ་བསྒྲགས་གཙོས་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། སྲིད་སྐྱོང་མཆོག་གིས་ལཊ་བྷི་ཡའི་ནང་ཁྲིམས་དང་བཟང་སྤྱོད། ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་བརྒྱད་ཉིན་ཡོ་རོབ་བྷལ་ཊིག་མངའ་ཁུལ་གྱི་ཨེ་སི་ཊོ་ནི་ཡའི་ནང་གི་སྲིད་སྐྱོང་གི་མཛད་འགན་བཞེས་རྗེས་གཞུང་དོན་ཕེབས་ཕྱོགས་ཐོག་མར་གནང་སྟེ། མཛད་རིམ་ཁག་ལེགས་གྲུབ་ཀྱིས་ལཱ་ཏི་ཝི་ཡའི་གྲོང་ཁྱེར་རི་གྷ་རུ་ཕེབས་འབྱོར་གྱིས་སྐབས་དེར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོས་གནམ་ཐང་དུ་ཕེབས་བསུ་ཞུས་ཡོད་པ་དང། ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་ཡོད་པ་རེད། སྐབས་དེར་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ། ལཱ་ཏི་ཝི་ཡས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས་དང། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས། བོད་མིའི་སྒྲིག་འཛུགས་དང་གཞན་སེམས་དང་འགན་འཁྲི་སོགས་གནད་དོན་ཅི་རིགས་ཐོག་བཀའ་འདྲི་ཞུས་པར་ལན་འདེབས་གསལ་བཤད་གནང་བའི་རྗེས་ས་གནས་ཀྱི་གསར་འགོད་པའི་བཅར་འདྲིར་ཡང་དང་ལེན་གནང་ཡོད་འདུག།

ཉེ་ཆར་བོད་དེ་རྒྱ་ཡིག་གི་ལོ་རྒྱུས་ཁག་ཏུ་ཡང་རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་གནང་མཁན་རྒྱ་མི་སློབ་དཔོན་ལའོ་ལགས་གདན་ཞུས་ཀྱིས་ཨིན་ཇིའི་གྲོས་ཚོགས་སོགས་སུ་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་ཡོད་པ་འགྲེལ་བརྗོད་གནང་བྱུང། ང་ཚོའི་ངོས་ནས་བོད་ཀྱི་གནས་ཚུལ་དེ་བདེན་མཐའ་གསལ་ཡག་དང། བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་གཙང་མ་ཡིན་པ་དེ་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ

ཕྱི་རྒྱལ་སྐུ་ཚབ་དོན་གཅོད་རྣམས་སྲིད་སྐྱོང་དང་བཀའ་བློན་ཚང་འཛོམས་ཞིབ་དཔྱོད་དྲག་འདེམས་ཀྱིས་བཀའ་ཤག་ནས་བསྐོ་འཛུགས་གནང་བར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཚབ་ཀྱི་མཚན་གནས་བསྩལ་རྒྱུ་ཞེས་གསལ་བ་ལྟར་སྤྱི་ཟུར་འཇིགས་མེད་འབྱུང་གནས་ལ་ལྡི་ལི་སྐུ་ཚབ་དོན་གཅོད་དུ་བསྐོ་བཞག་གནང་པ་ཞིག་ཡིན་འདུག་ལ་ཡིག་ཆ་གྲུབ་མཚམས་ལས་ཁུར་འགོ་འཛུགས་གནང་རྒྱུ་རེད་ཅེས་གསལ་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་ཡོད། རྒྱ་ནག་གཞུང་གིས་རྒྱ་གར་ཕྱོགས་སུ་ལོ་རྒྱུས་ཐོག་གི་དམག་འཐབ་ཞིག་གྲ་སྒྲིག་བྱེད་བཞིན་ཡོད་པ་དང་རྒྱ་གར་ངོས་ནས་དེར་གདོང་ལེན་བྱེད་དགོས་པ་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ Claude Arpi ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་འདུག་ལ་རྒྱ་གར་དང་རྒྱ་ནག་གཉིས་ཀྱི་བར་ལ་འབྲེལ་བའི་འཕེལ་རིམ་དེ་བཞིན་ཉིས་སྟོང་ཉི་ཤུ་ལོར

དེ་ཡང་རྒྱ་གར་གྱི་ཕྱི་སྲིད་བློན་ཆེན་གྱིས་ཨེ་ཤི་ཡའི་ཡུལ་གྲུ་ཆེན་པོ་གཉིས་དབར་གྱི་རྒྱུན་ལྡན་མིན་པའི་འབྲེལ་ལམ་སྐོར་གསུངས་པ་དང་མཐུན་གྱི་ཡོད་ལུགས་གནས་ཚུལ་ནང་བཀོད་འདུག་འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་དཀར་ནག་གཉིས་དབར་ས་མཚམས་སུ་ཉུང་མཐར་གདོང་ཐུག་ཐེངས་ཁ་ཤས་བྱུང་ཡོད་པ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དགུ་པ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཅིག་བར་རྒྱ་ནག་ཕྱོགས་ནས་དྲག་པོའི་སྟོབས་ཤུགས་ཀྱིས་རྒྱ་གར་གྱི་ས་མཚམས་ཁུལ་དུ་བཀོད་སྒྲིག་བྱས་པའི་རྐང་དམག་ལྟ་ཞིབ་རྟེན་གཞི་ཁག་ལ་གཏོར་རྒོལ་གཏོང་རྩིས་བྱས་ཡོད་ཅིང། རྒྱ་གར་རྐང་དམག་གི་དམག་དཔོན Manoj Pande ཡིས་རྒྱ་གར་དང་རྒྱ་ནག་དབར་ས་མཚམས་ཀྱི་གནས་སྟངས་དེ་བཞིན་བརྟན་ལྷིང་ཡོད་ཀྱང་ཧ་ཅང་གི་ཚོར་བ་རྣོ་བའི་གནས་སྟངས་ཤིག་ལ་ངོས་འཛིན་གནང་གི་ཡོད་འདུག་རྒྱ་གར་དང་རྒྱ་ནག་གཉིས་ཀྱི་འབྲེལ་བའི་འཕེལ་རིམ་ཇེ་སྡུག་ཏུ་སོང་བའི་དུས་དེར་རྒྱ་གར་གཞུང་གིས་ཉེ་ཆར་དམངས་ཁྲོད་ཀྱི་གཟེངས་རྟགས་རིམ་པ་གསུམ་པ Padma Bhushan ཞེས་པ་ཐེ་ཝན་གྱི Foxconn ཚོང་གཉེར་ཁང་གི་སྤྱི་ཁྱབ་འགན་འཛིན་ལིའུ་ཡུང་ཝུའེ་ལ་གནང་རྒྱུ་རྒྱ་གར་གཞུང་གིས་ཐག་གཅོད་གནང་ཡོད་པ་དེས་རྒྱ་ནག་ཕྱོགས་སུ་ཆབ་སྲིད་ཀྱི་འཁོན་འཛིན་ཡོད་པའི་བརྡ་ལན་ཞིག་ཏུ་ངོས་འཛིན་བྱེད་གཞིར་གྱུར་ཡོད་པ་རེད།

དེ་རིང་ཕུལ་འདུག་དེ་ཡིན་གཉིས་པ་རུ་དེ་ནི་དཔུ་མེད award ཆེ་ཤོས་དེ་པདྨ་བྷུ་ཤན་ཕུལ་འདུག་དེ་མི་སྲིད་པས་མ་བྱས་དེ་ང་དང་ལ་དྭགས་ཀྱི་མི་མང་ཚང་མ་དཔེ་མི་སྲིད་པའི་དགའ་ཚོར་ཆེན་མོ་སྐྱེས་ཡོད་རེད། ཡང་ལ་དྭགས་ཡུལ་མི་ཡིན་པ་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་གསུངས་དོན་དུ། ང་ལ་དྭགས་མི་མང་གི་ཆ་ནས་དེ་དགའ་སྤྲོ་ཆེན་པོ་བྱུང་ཡིན་ན་རིན་པོ་ཆེ་སྐུ་བཞུགས་ཡོད་དུས་དེ་མཚན་རྟགས་དེ་ཉི་མ་ན་གསལ་བསྒྲགས་བྱས་པ་ཡིན་ན་ད་ཡག་པོ་ཡོད་རེད་དེ་ཡིན་ན་དེ་ད་ལན་རིན་པོ་ཆེ་ཞིང་ཕེབས་ཚར་རྗེས་ལའང་དེ་ནས་དབུས་གཞུང་གིས་དེ་འདྲའི་མཚན་རྟགས་དེ་མཚན་ཁོ་ཡོད་པ་ལ་ང་ཚོ་ལ་དྭགས་པ་ཚང་མའི་ཕྱོགས་ནས་དེ་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་དང་དེ་ནས་རིན་པོ་ཆེ་མཆོག་ལ་མཚན་རྟགས་བསྣམས་པ་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། མཁན་པོ་དཀོན་མཆོག་ཕན་བདེ་ལགས་ཀྱིས། ད་དང་པོའི་ཆ་འདིར་ད་དཔེར་ན་ང་ལ་དྭགས་ནང་ལ་རིན་པོ་ཆེ་ལས།

སོ་སོའི་བླ་མ་རེད། སོ་སོའི་བླ་མ་ལ་གཞུང་གི་ཕྱོགས་ནས་འདི་འདྲའི་འདི་འདྲའི་གསོལ་རས་ཞིག་གནང་ན་ད་དཔེ་ཡག་པོ་བྱུང་ཟེར་གྱི་རེད་མ་གཏོགས་ང་ཚོ་དཔེ་ཧ་ཅང་དགའ་པོ་རེད་དགའ་པོ་བྱུང་སོང། མཐའ་དོན་ལ་དྭགས་གནས་སྡོད་བོད་མི་ཡིན་པ་ལྗང་ཤེས་རབ་ལགས་ཀྱིས།
ཡིན་ནའི་གཟེངས་རྟགས་དེ་རིན་པོ་ཆེ་ལ་འདས་ཚར་རྗེས་ལ་མ་གཏོགས་ཕུལ་ཡ་བྱུང་ཡོད་མ་རེད་དེ། ཡིན་ནའི་གལ་ཏེ་གཟེངས་བསྟོད་དེ་སྔོན་ལ་ཕུལ་ཡ་བྱུང་ཡོད་ན་ཡིན་ནའི་རིན་པོ་ཆེ་གི་ཐུགས་བརྩེ་བཀའ་དྲིན་རྒྱལ་ཡ་དང་ཡིན་ནའི་བསྟན་པ་ལ་ཞབས་ཕྱི་བསྒྲུབས་པའི་དེ་ཚོ་གི་ཆེད་དུ་དངོས་གནས་ཐུགས་ཕན་དེ་བས་ཀྱང་མང་བ་གསོས་ཡོད་རེད། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་སྐུ་འཕྲེང་དགུ་པ་དཀོན་མཆོག་བསྟན་འཛིན་ཐུབ་བསྟན་བསྟན་པའི་རྒྱལ་མཚན་མཆོག་ནི་བོད་རབ་བྱུང་བཅུ་དྲུག་པའི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཟླ་བ་གཉིས་པའི་ཚེས་བཅུ་གསུམ་ཉིན་ལ་དྭགས་ལ་ལོག་ཡུལ་དུ་སྐུ་འཁྲུངས་པ་དང་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་ཡོད་པ་རེད་འདུག་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་ཆུང་དུས་དགུང་ལོ་བཅུ་གསུམ་སྐབས་རིན་པོ་ཆེ་མཆོག་གི་ཡོངས་འཛིན་དང་ཆབས་ལ་བོད་ལ་ཕེབས་ཡོད་པ་རེད་འདུག། ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་སྐུ་ཚེ་ལོ་རྒྱུས་སུ་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་ནས་ལ་དྭགས་ལ་ཞབས་འདེགས་མང་དག་གནང་ཡོད་པའི་ནང་ནས་ལ་དྭགས་རང་སྐྱོང་ཚོགས་པའི་དབུ་སྐྱོང་གཞོན་པ་གནང་འདུག་ལ་ཡང་ལ་དྭགས་ཀྱི་བློན་ཆེན་གྱི་མཚན་ཐོག་ཏུ Ministry of Legislative Council གནང་མྱོང་ཡོད་པ་དང་ལ་དྭགས་ས་གནས་འདི་ཉིད་གཙོ་གཞུང་མངའ་སྡེ་ཞིག་མ་གྱུར་བའི་སྔོན་ལ་ཇཱ་མུ་ཀ་ཤི་མིར་འོག་ཡོད་པའི་སྐབས་ས་གནས་སུ་གཞུང་གི་སློབ་གྲྭ་མང་པོའི་ནང་ཐོག་མ་བོད་ཡིག་དགེ་རྒན་གྱི་ས་མིག་བསྐྲུན་ཡོད་པ་དེ་རིན་པོ་ཆེ་མཆོག་གི་བཀའ་དྲིན་ཡིན་པ་མི་མང་པོས་གསུང་མཁན་འདུག། ཡང་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཀྱི་ཉིན་མོར་རྒྱ་གར་དབུས་གཞུང་ནས་པདྨ་གཟེངས་རྟགས་བཞེས་མཁན་རྣམས་ཀྱི་མཚན་ཐོ་བཏོན་པ་རྣམས་ལོ་ལྟར་སྤྱི་ཟླ་གསུམ་པ་དང་བཞི་པའི་བར་ལ་རྒྱ་གར་རྒྱལ་ས་ལྡི་ལི་རུ Rashtrapati Bhavan ནམ་རྒྱ་གར་གྱི་སྲིད་འཛིན་བཞུགས་སར་གནང་གི་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་སུ་ཡུ་པི་མངའ་སྡེའི་རིག་གཞུང་ལྷན་ཁང་ནས་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་གཟེངས་རྟགས་འབུལ་ཡོད་པའི་སྐོར་པཱ་སངས་ཚེ་རིང་ལགས་ཀྱིས་བཏང་ཡོང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཏེ་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོ་དང་སྟབས་བསྟུན་ཡུའུ་པི་མངའ་སྡེའི་རྒྱལ་ས་ལག་ནའོ་ནང་ཡོད་པའི་མངའ་སྡེའི་སྲིད་སྐྱོང་ཚོགས་ཁང་དུ་མངའ་སྡེའི་སྲིད་སྐྱོང་ལྕམ་སྐུ Anandiben Patel མཆོག་དབུ་བཞུགས་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན Yoginath Aditya མཆོག་གིས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་སུ་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་གཟེངས་རྟགས་འབུལ་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ད་རེས་ཀྱི་གཟེངས་རྟགས་དང་འབྲེལ་བའི་ཐོག་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས་སྤྱིར་འདི་ལྟ་བུའི་གཟེངས་རྟགས་དེ་ལོ་མང་གོང་ནས་འབུལ་སྲོལ་ཡོད་ན་ཡང་ནང་པའི་སྡེ་ཚན་ཁག་ལ་གཟེངས་རྟགས་འབུལ་ཡ་དེ་ད་ལོ་ནས་འགོ་འཛུགས་གནང་པ་ཞིག་ཡིན་པ་ཁོང་ནས་གསུངས་དོན། འོ་ལགས་སོ་འདི་གཟེངས་རྟགས་དེ་ད་ལོ་ནས་འགོ་འཛུགས་ཡིན་ས་རེད་དེ་ནང་པ་དང་འབྲེལ་བ་དེ་འབུལ་ཡ་ལ།

གཟེངས་རྟགས་དེ་ཡང་གཙོ་བོ་ཁོང་ནས་འདས་པའི་ལོ་ཤས་ནང་མགོན་པོ་ཀླུ་སྒྲུབ་དང་དཔལ་ལྡན་ཟླ་བ་གྲགས་པའི་དབུ་མའི་ལྟ་གྲུབ་དང་འབྲེལ་བའི་དེབ་ཁག་བཅུ་ཙམ་དཔར་སྐྲུན་ཞུས་པ་ལ་ངོས་འཛིན་གྱིས་འབུལ་བ་ཞིག་ཡིན་འདུག་ཡང་ད་རེས་ཁོང་ལ་འདི་ལྟ་བུའི་ཆེ་བསྟོད་གཟེངས་རྟགས་ཐོབ་པར་མ་འོངས་པར་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང་འཛིན་སྐྱོང་སྤེལ་གསུམ་ཐད་སྔར་ལྷག་སྐུ་ལས་བསྐྱོན་རྒྱུར་སེམས་ཤུགས་འཕར་མ་ཞིག་བསྐྱེད་རྒྱུར་ཁྱད་པར་ཡོད་པ་གསུང་གི་འདུག།

རྒྱ་གར་ནང་ལོགས་ལ་ལས་ཀ་དང་ཕྱི་རྒྱལ་ཚང་མ་བསྡོམས་བྱས་ནས་ཁོང་ཚོའི་ཆ་རྐྱེན་ཞིག་འདུག་སྣང་གི་འདུག་འདུག་ཟེར་ཞིང། དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ས་སྐྱ་རྒྱལ་པོ་སྒང་ཁྱིམ་ཚང་དུ་འཁྲུངས་པ་ཞིག་དང་སྐབས་དེར་བོད་ནང་རྒྱ་དམར་གྱི་བཙན་འཛུལ་དང་དྲག་གནོན་འོག་ཁོང་ཕ་མ་སྤུན་མཆེད་དང་ལྷན་དུ་འབྲས་ལྗོངས་བརྒྱུད་རྒྱ་གར་ལྷོ་ཕྱོགས་བེ་ལ་ཀོ་བིར་བཙན་བྱོལ་དུ་འབྱོར་ཡོད་འདུག་ཁོང་ཆུང་དུས་འཛིན་རིམ་བརྒྱད་པ་བར་བེ་ལ་ཀོ་བིའི་བོད་གཞུང་སློབ་གྲྭ་དང་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནས། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་བར་ཝཱ་ར་ཎ་སིའི་གཙུག་ལག་སློབ་གཉེར་ཁང་དུ་སློབ་གཉེར་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་བར་རཱཇ་པུར་ས་སྐྱ་མཐོ་སློབ་ཏུ་བསླབ་པ་སློབ་གཉེར་གནང་ཡོད་འདུག་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བར་ཝཱ་ར་ཎ་སིའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དགེ་རྒན་དང་དེ་ནས་མཐོ་རིམ་གཙུག་ལག་སློབ་དཔོན་གྱི་ལས་རོགས་དང་མཐར་གཙུག་ལག་སློབ་དཔོན་སོགས་ཀྱི་ཐུགས་འགན་དུ་མ་བཞེས་ནས་ཁྱོན་ལོ་ངོ་སུམ་ཅུ་སོ་བཞི་ཙམ་རིང་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང།

རྒན་ཁང་ཕྱི་ལུས་སོགས་ཀྱི་ཐད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མ་འོངས་བོད་ཁམས་གསོ་བའི་ས་བོན་གྱི་དགོངས་འཆར་གཞིར་བཟུང་བྱས་དབུས་བོད་མི་སྒྲིག་འཛུགས་ཀྱིས་བཙན་བྱོལ་དུ་འཚར་ལོངས་བྱུང་བཞིན་པའི་བོད་ཕྲུག་ཚོ་ལ་དེང་རབས་ཀྱི་ཆོས་ལུགས་དང་མ་འབྲེལ་བའི་ཤེས་ཡོན་སློབ་གསོ་དང་བོད་ཀྱི་སྲོལ་རྒྱུན་གྱི་རིན་ཐང་གཉིས་ཀའི་སློབ་གསོ་ལེགས་པོ་གཅིག་ཐོབ་ཐབས་སུ་ལས་དོན་ཤུགས་ཆེ་སྒྲུབ་ཀྱི་ཡོད་པ་བཞིན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་བྱང་ཨ་རིའི་ནང་རྒྱུན་དུ་ནས་ན་གཞོན་ཚོ་ལ་ནུས་སྟོབས་གོང་སྤེལ་དང་འགོ་ཁྲིད་ཀྱི་ཟབ་སྦྱོང་གནང་གི་ཡོད་རེད། ཨ་རི་རྒྱལ་ས་ཝཱ་ཤིང་ཏོན་ན་རྟེན་གཞི་བྱས་པའི་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་མི་ནི་སོ་ཏའི་ཨ་རི་བོད་མི་སྤྱི་མཐུན་ཚོགས་པ་དང་མཉམ་འབྲེལ་གྱིས་ཟླ་བ་དང་པོའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་ལ་ཉིས་སྟོང་ཉི་ཤུ་རྩ་བཞི་ན་གཞོན་ནུས་སྟོབས་གོང་སྤེལ་དང་འགོ་ཁྲིད་ཟབ་སྦྱོང་ཞེས་མི་ནི་སོ་ཏའི་ནང་གོ་སྒྲིག་གནང་བཞག་ད་ག་ནང་བཞིན་བྱང་ཨ་རི་མངའ་སྡེ་ཁག་བཅུ་གསུམ་དང། མཐོ་སློབ་མི་འདྲ་ཁག་ཉི་ཤུ་རྩ་བཞི་ལྷག་ནས་བོད་ཕྲུག་ན་གཞོན་ཚོས་མཉམ་ཞུགས་གནང་ཡོད་པ་དང་གཏམ་བཤད་གནང་མཁན་བཅུ་ཡོད་པའི་ཁོངས་ནས་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་འཆར་དང་དབུས་བོད་མིའི་སྒྲིག་འཛུགས་དང་མ་འོངས་བོད་ཀྱི་སོན་རྩ་བོད་ཕྲུག་ཚོའི་འབྲེལ་ལམ་བཙུགས་རྒྱུ་སོགས་ཀྱི་ཐད་ལ་གཏམ་བཤད་གནང་ཡོད་པ་དང་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་འབུམ་རམས་པ་བསྟན་འཛིན་བསོད་ནམས་ལགས་ཀྱིས་སྒོམ་དང། ཆོས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་སྐོར། དེ་ནས་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་བོད་ཀྱི་སྐད་ཡིག་དང་མིས་བཟོས་རིག་ནུས་ཀྱི་མ་འོངས་སོགས་ཀྱི་ཐད་ནས་གཏམ་བཤད་གནང་འདུག་ཐེངས་འདིའི་ལེ་ཚན་ནང་ལོགས་ལ་ཨ་རིའི་མི་ནི་སོ་ཏའི་མངའ་སྡེའི་ནང་རྟེན་གཞི་བྱས་པའི་བསྟན་འཛིན་ཆོས་བཟང་ལགས་དང། ཨ་རི Rhode Island མངའ་སྡེའི་ནང་རྟེན་གཞི་བྱས་པའི Brown གཙུག་ལག་སློབ་ཆེན་ནང་གི་སློབ་མ

གཟའ་སྤེན་པའི་གི་རིག་གཞུང་སློབ་གྲྭའི་གི་ཟློས་གར་རྒན་ལགས་བྱས་འདི་མཉམ་དུ། ང་ཚོ་གཟའ་སྤེན་པའི་དང་གཟའ་ཉི་མའི་གི་ཟློས་གར་རྒན་ལགས་དེ་འདྲ་བ་ཇི་ལྟར་བྱས་ནས་ལོ་གཉིས་འགྲོ་གི་ཡོའོ་རེད། ཨ་ནི་འདི་མཉམ་དུ་ང་ཚོའི་ས་གནས་མི་ནི་སོ་ཏའི་གི་བོད་ཀྱི་གཞོན་ནུ་ལྷན་ཚོགས་གི་ཚོགས་གཙོ་བྱས་བསྡད་ཡོད་ད་འདི་འགོ་བཙུགས་ནས་ད་ལོ་བཞི་ཅིག་འགྲོ་གི་འདུག།
ཨ་ནི་རྣམ་རྒྱལ་ལགས།

འདི་ཟེར་ད་ན་གཞོན་ནུས་སྟོབས་གོང་སྤེལ་དང་འགོ་ཁྲིད་ཟབ་སྦྱོང་དེ་ནས་གཏམ་བཤད་གནང་མཁན་མང་པོ་ཅིག་ཕེབས་ཤག་ད་ནང་བཞིན་བརྗོད་གཞི་མི་འདྲ་བ་མང་པོ་ཅིག་གི་སྒང་ནས་གཏམ་བཤད་གནང་ཤག་ཁྱེད་རང་རྣམ་པ་གཉིས་ཀྱི་ཟབ་སྦྱོང་འདིའི་ཁྲོད་ནས་ད་བརྗོད་གཞི་ག་གིས་ཁྱེད་རང་རྣམ་པ་གཉིས་ལ་ཕན་ཐོགས་ཆེ་ཤོས་བྱུང་སོང་བས། དང་པོ་བཀའ་འདྲི་རྣམ་རྒྱལ་ལགས་ཀྱིས་ལན་བསྐྱོན་རོགས་གནང། དེ་ནས་བསྟན་འཛིན་ཆོས་བཟང་ལགས་ཀྱིས། ལགས་རེད་སྤྱིར་བཏང་ནི་བརྗོད་གཞི་མང་པོ་ཅིག་ནང་ལོགས་ནས་མཐའ་མ་དེ་ལ་ངས་བྱས་ན་ང་རང་ལ་ག་རེ་ཕན་ཐོགས་ཤོས་བྱུང་ཟེར་ན། གཞོན་སྐྱེས་ཚོ་གིས་སྤྱིར་བཏང། བོད་པའི་སྤྱི་ཚོགས་ལ་ཡིན་ན་རེད་བོད་པའི་རྩ་དོན་ག་ལ་བ་རེད་འཐབ་རྩོད་ཁོ་རང་ལ་ནི་ང་ཚོས་དངོས་གནས་ག་འདྲས་ཀྱིས་ནི་ཞབས་ཕྱི་ཞུ་ཐུབ་རེད་ཡང་མིན་ན་ག་འདྲས་ཀྱིས་ཕར་ལ་ནི་རོགས་པ་བྱེད་ཐུབ་རེད་ལབ་ཅིག་དེ་བརྗོད་གཞི་འདི་ལ་ནི་དངོས་གནས་གྲོས་བསྡུར་དང། ཁྲག་གི་འོད་བྱེད་དེ་མ་ཟད་གཏམ་བཤད་གནང་མཁན་ཚང་མ་ལོག་གི་དངོས་གནས་དེ་ལ་ཡང་བསྐྱར་ཡང་བསྐྱར་བྱས་ནས་ནི། སྐད་ཆ་དཔེ་མང་པོ་བྱུང་སོང། དངོས་གནས་བྱས་ན་དེ་སྤྱིར་བཏང་གི་ང་ལ་ཕན་འོས་པའི་བྱུང་སོང་གང་ཡིན་ཟེར་ན་ང་ཚོ་གཞོན་སྐྱེས་ཚོ་སྤྱིར་བཏང་ནས་ག་འདྲའི་བརྒྱུད་ནས་ནི་སོ་སོས་བོད་པའི་གི་སྤྱི་ཚོགས་ལ་རོགས་རམ་བྱེད་དགོས་ལབ་ཅིག་ང་ཚོས་རྟག་པར་སྐད་ཤེས་བ་དང་ཁྱོད་བོད་པའི་སྤྱི་ཚོགས་ལ་འདི་འདྲས་ཅིག་བྱེད་དགོས་འདུག་ལབ་ཅིག་བཤད་ད་བཤད་མི་སྐབས་ལ་ནི་དེ་རིང་གི་དངོས་གནས་ང་ཚང་མ། ཡང་བསྐྱར་དྲན་གསོ་བྱས་བྱུང་ཟེར་ཡང་དེ་མ་ཟད་ཡང་དངོས་གནས། རྟག་པ་རེ་བཞིན། ཡིན་གཅིག་མིན་གཅིག་ནམ་རྒྱུན་ད་ལྟར། ཞབས་ཕྱི་དང་རོགས་པ་ཞིག་བྱུང་བས་མ་ཡིན་པ་བྱས་ཁྱོད་རང་གི་སོ་སོའི་གང་ལྟར་རྣམ་དཔྱོད་བརྟེན་ནས་ནི། བོད་པའི་གི་འཐབ་རྩོད་དེ་ནས་རེད་ནི་སྤྱི་ཚོགས་ལ་རོགས་པ་ག་འདྲས་བྱེད་ཐུབ་ཡ་བྱས་དངོས་གནས། དྲན་གསོའི་ལ་མ་བཟོས་ནས་རེད་དངོས་གནས་དཔེ་ཡག་པོ་པས་བྱུང་སོང། བྱས་ཙང་ངའི་སྟེ་སྐྱིན་རྒྱལ་ནི་མཐའ་མ་དེ་ལ་དངོས་གནས། དེ་རིང་གི་ནི།

ད་ང་ཚོའི་གི་ཚོགས་འདུ་དེ་སྐབས་ལ་དགེ་བཤེས་བློ་བཟང་སྨོན་ལམ་ཁོ་རང་གི་གསུང་བཤད་ཅིག་གནང་ཡས་རག་སོང། ཁོ་རང་གི་ཁོང་གི་སྨོན་ལམ AI དང་དེ་འདྲས་ཀྱི་འབྲེལ་བའི་གསུང་བཤད་འདི་ཧ་ཅང་གི་ཁ་ཚུགས་རེད། གསར་བ་འདྲ་བོ་ཅིག་རེད་དོ། ད་ལྟ་ད་བར་དུ་ང་ཚོ་བོད་པའི་གི AI དང་དེ་འདྲའི་མི་ཚེ་གི་མེད་ཙང་འདི་གཅིག་དངོས་གནས་ད field གསར་བ་ཅིག་ཡིན་དུས་དངོས་གནས་ང་ཚོ་ཚང་མ་ཅིག energized འདྲ་བོ་ཅིག་དངོས་གནས་ད་ནུས་པ་ཅིག་སྐྱེས་སོང་འདི་གཅིག་བསམ་གྱི་འདུག། ལགས་སོ་ད་ད་ལྟའི་དྲི་བ་དེ་དགའ་ལྡན་རྣམ་རྒྱལ་ལ་ཡིན། ད་ཟབ་སྦྱོང་དེ་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ལ་ད་མཇུག་སྒྲིལ་བ་རེད། ད་ཟབ་སྦྱོང་དེ་མཇུག་སྒྲིལ་དུས་ཙམ་པ་ཁྱེད་རང་ལ་མ་འོངས་པ་ལ་དམིགས་བསལ་གྱི་འཆར་གཞི་འདྲ་འོང་དེ་ག་རེ་བསམ་བློ་འཁོར་བྱུང་ལགས། ལགས་འོང་ལགས་འོང་ངའི་བསམ་པ་ལ་མཐའ་མ་དེ་ལ་དེ་ཟབ་སྦྱོང་དེ་འགྲོ་བའི་རྐྱེན་གྱི་དྲན་གསོ་ཅིག་ག་རེ་བྱུང་ཟེར་ན་དངོས་གནས་བོད་པའི་གི་འཐབ་རྩོད་ལ་དང་ནི་བོད་པའི་གི་སྤྱི་ཚོགས་ལ། ད་བྱེད་རྒྱུ་མང་པོ་ལྷག་འདུག་ཨ་རེ་བྱུང་ཟེར་ར་ད་དེ་བྱེད་རྒྱུ་མང་པོ་ལྷག་འདུག་ཨ་ཟེར་ངས་སྡུག་ཨ་རེ་ཁྱེད་ཞུས་མེད་དངོས་གནས་སྤྱི་བཏང་ནས་ང་ཚོ་བོད་པའི་གཞོན་སྐྱེས་ཚོ་ལ་གོ་སྐབས་མང་པོ་ཡོད་བ་དང་དེ་མ་ཟད་གོ་སྐབས་བཟང་པོ་དེ་བོད་པའི་སྤྱི་ཚོགས་དང་ནི་འཐབ་རྩོད་ཁོ་རང་ལ་ཕ་ཞབས་ཕྱི་དང་རོགས་པ་བྱས་ཡོད་པ་དེ་ཡིན་དུས་དངོས་གནས་དཔེ་ཧང་སང་ཅིག་རེད་བསམ་གྱི་འདུག་ད་ཨ་ནི་དེ་ཡིན་དུས་སྐབས་ལ། ནི་དེ་མ་ཟད་ད་འདུག་གར་སོང་ཟེར་ན། གཞོན་སྐྱེས་ཕན་ཚུན་ཕར་ཚུར་ནི་འབྲེལ་བ་མུ་མཐུད་ནས་བྱས་ཏེ་དཔེ་གལ་ཆེན་པོ་ཡིན་པ་མཐོང་སོང་ང་ཚོས་ད་གང་ལྟར་མཐའ་མ་བོད་པ་སྤ་ར་གང་ཙམ་ཅིག་ཡོད་མ་རེད་ཟེར་དགོས་རེད་དེ་མ་ཟད་རྒྱ་གར་དང་ད་དེ་ནས་ཕྱི་རྒྱལ་རུ་ད་ལ་འགྲོ་མཁན་ཡང་དེ་བས་ཀྱང་ཉུང་ང་རེད་ཡོད་ཨ་ནི་ཕྱི་རྒྱལ་ན་ས་ཆ་ཆེན་པོ་ཡིན་དུས་སྐབས་ལ་ས་གནས་ས་གནས་ལ་བོད་པ་ཉུང་ཉུང་དཔེ་རེད་ཡིན་ནའང་མུ་མཐུད་ནས་ད་ང་ཚོས་དྲ་རྒྱའི་ཐོག་ནས་ནས་གང་ལྟར། གཞོན་སྐྱེས་ནས་རེ་བར་དུ་བོད་པ་ཕན་ཚུན་འབྲེལ་བ་མུ་མཐུད་ནས་བཞག་པ་དང་འབྲེལ་བ་བཞག་མ་ཟད་མཉམ་དུ་མི་སོ་སོ་གཅིག་པུ་གིས་སྒེར་གྱི་གི་ལས་འཆར་གཅིག་ལས་མ་ཐོག་ནས་ཕན་ཚུན་ཕར་ཚུར་རོགས་པ་བྱེད་ནས་ནི་ལས་འཆར་བོད་པའི་གི་འཐབ་རྩོད་དང་སྤྱི་ཚོགས་ལ་ཕན་ཐོགས་ཀྱི་བྱེད་ཐུབ་ཡན་པ་ནི་དངོས་གནས་ཤུགས་སྣོན་འདྲ་བོ་ཐེབས་སོང་ཡང་གང་ཟེར་བོད་སློབ་ཕྲུག་མང་པོ་གཅིག་གིས་ཕན་ཚུན།

ལགས་སོ། བསྟན་འཛིན་ཆོས་བཟང་ལགས་ད། ད་རེས་ཁྱེད་རང་བྱང་ཨ་རི་ཁུལ་གྱི་མཐོ་སློབ་སློབ་ཕྲུག་དང་ཆེད་ལས་པ་མང་པོ་ཅིག་དང་མཉམ་དུ་བགྲོ་གླེང་བྱུང་ཡོད་རེད། དེ་ནས་བྱང་ཨ་རི་དོན་གཅོད་དང་དགེ་བཤེས་བློ་བཟང་སྨོན་ལམ་གཙོས་པའི་གཏམ་བཤད་གནང་མཁན་མི་སྣ་ཁག་གིས་ལམ་སྟོན་དང་ད་ཟབ་སྦྱོང་གནང་ཡོད་རེད། འདི་འདྲའི་གི་སྡིངས་ཆ་ཅིག་ད་ད་ལྟའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་དམིགས་བསལ་གྱིས་བོད་རིགས་ན་གཞོན་ཚོ་ལ་གལ་ཆེ་ལོས་ག་འདྲ་ཞིག་མཐོང་གི་འདུག་ལགས།
དངོས་གནས་གང་རེད་གས་རྐྱོམ་གྱི་རེད་བསམ་གྱི་འདུག་ག་ཅི་ཡིན་ཟེར་ན་གཏམ་བཤད་གནང་མཁན་ཁོང་ཚོས་དམིགས་བསལ་གྱི་ད་ན་གཞོན་ང་ཚོ་ན་གཞོན་ལ་མིག་དཔེ་ལྟ་ས་ཅིག་ཆགས་ཀྱི་ཡོད་ར་དཔེ་བྱས་ན Judge Cornell མོ་རང་འདྲ་བ་ཅིག་ཡིན་ན་ཨ་རི་ལ་སྐྱེས་པའི་བོད་ཕྲུག་ཨ་ནི་འདི་མཉམ་དུ་ཨ་རི་ནང་ད་བོད་པ་ཨ་རི་ལ་སྐྱེས་པའི་ཁྲིམས་ཞིབ་བྱ་དང་ཤོས་ཅིག་རེད་དོ the first Tibetan American judge in US in the United States བྱས་ཙང་མོ་རང་མིག་དཔེ་ཁ་སོ་རེད་དམིགས་བསལ་གྱི་མིག་དཔེ་ལྟ་ས་ཅིག་ཆགས་ཡོད་དོ་དམིགས་བསལ་གྱི་ཚོགས་འདུ་དེ་སྐབས་ལ་ཨ་ནི་ད་ཁྲིམས་ཞིབ་སློབ་གྲྭ་ཁྲིམས་ཞིབ་སོ་རེད་དེ་ཁྲིམས་ཀྱི་སློབ་གྲྭ་ལ་འགྲོ་མཁན law school ལ་འགྲོ་མཁན་མང་པོ་ཅིག་ཡོད་ཙང་མོ་རང་གཅིག་མིག་དཔེ་ལྟ་ས་ཅིག་ཆགས་ཡོད་དོ་འདི་མཉམ་དུ་སྨོན་ལམ་ཨེ་ཡ་དགེ་བཤེས་སྨོན་ལམ་ལགས་ཁོ་རང་འདྲ་བོ་ཅིག་ཡིན་ན།

ཕྱོགས་གཉིས་ནས་ཨ་ནི། ལམ་སྟོན་འདྲ་བོ་བྱས་སྟོན་ཡོད་ར། མ་འོངས་པ་ངེད་ཀྱིས་སློབ་སྦྱོང་དེ་འདྲ་བོ་ཅིག་བྱེད་ན་ཨ་ནི་དེ་འདྲ་བོ་ཅིག་ལ་རོགས་པ་བྱེད་འདོད་ཡོད་རེད་ཚོགས་པ་དེ་འདི་འདྲ་བོ་ཅིག་ལ་རོགས་པ་བྱེད་འདོད་ཡོད་རེད། འདི། གལ་ཆེན་པོ་ཞེ་པོ་ཅིག་མཐོང་གི་འདུག། ལགས་སེ་ད་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལེ་ཚན་འདི་ད་མཚམས་བཞག་དགོས་ཀྱི་འདུག་ཁྱེད་རྣམ་གཉིས་ཀྱིས་དུས་ཚོད་བཏོན་གནང་བྱས་དེ་རིང་གི་ལེ་ཚན་ལ་མཉམ་ཞུགས་གནང་བ་ཐུགས་རྗེ་ཆེ། ད་ནང་ཕྱི་ནང་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་མངགས་བཅོམ་ལྷ་མོ་ཡིན། ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། རྒྱལ་ཚོགས་སུ་རྒྱ་ནག་ཐད་ཀྱི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་ཐོག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ལ་གླེང་སློང་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་རྒྱལ་ཁབ་གླེང་སློང་བྱེད་མཁན་དང། རྒྱབ་གཉེར་གྱི་དོན་ཚན་བཅས་པ་བསྐྱར་ཞིབ་སྔ་མ་དང་བསྡུར་ན་ལྡབ་གཉིས་ལྷག་མང་བ་བྱུང་ཡོད་པ་རེད། ཐེངས་འདིའི་བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལས་རིམ་ནང། བསྐྱར་ཞིབ་ཐེངས་བཞི་པའི་འཕེལ་རིམ་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་ཀྱི་དབར་དཔྱད་ཞིབ་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

ད་སྒྲིག་འཛུགས་གལ་ཆེན་པོ་ཞིག་ཆགས་འགྲོ་གི་ཡོད་རེད། ད་ལྟ་སྒྲིག་འཛུགས་འདི་གི་འོག་ལ་ད་ད་ལྟ་ཕྱི་ལོ་ཉིས་སྟོང་དྲུག་ལོར་ལ་གྲོས་ཆོད་ཅིག་གཏན་འབེབས་གནང་བྱས་ཨ་ནི་ད་འཛམ་བུ་གླིང་ནང་ལོགས་ལ་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པ་དེ་དག་ཚང་མ་ལོག་གི་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཆགས་འགྲོ་གི་ཡོད་རེད་ཁོང་རྣམ་ཚོས་དེ་གའི་དེ་ཕན་ཚུན་ད peer review ཞུ་གི་འདུག་ཕ་ཕན་ཚུན

ཅིག། ཚོགས་མིའི་རྒྱལ་ཁབ་ཚོས་ཀྱིས་སྔོན་ཚུད་ནས་དྲི་བ་ཕུལ། ཨ་ནི། ད། ཚོགས་མིའི་རྒྱལ་ཁབ་གཅིག་པུ་མ་རེད་ཡང་དེ་ནང་ལ་ཡ། ད། འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་པའི་གི་ཚོགས་པ་ཁག་གིས་ཡང་སོ་སོ་སོའི་གི། གྲུབ་དོན་སྙན་ཐོ་རེད་སོ་སོའི་གི་ཡང་ད་ཉམས་ཞིབ་གནང་བཞིན་པའི་གི་གནས་ཚུལ་དེ་དག་དེ་ཕྱོགས་བསྡོམས་བྱས་བྱས་རྒྱལ་ཁབ་སོ་སོ་སོའི་གི་གནས་སྟངས་དང་འབྲེལ་བྱས་གོ་སྐབས་དེ་དམ་འཛིན་གནང་བྱས་ཡང

ད་ཐེངས་བཞི་པ་དེ་འགྲོ་བསྡད་ཀྱི་ཡོད་རེད། ད་བྱེད་དུས་ཟིན་པ་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ལ་ཡ་ཐེངས་གསུམ་རིང་ག་བསྐྱར་ཞིབ་གནང་གྲུབ་ནས་གནས་སྟངས་ཅིག་ཆགས་འགྲོ་གི་ཡོད་རེད་ད་མདོར་བསྡུས་པ་ཡིན་ན་དེའི་བརྒྱུད་ནས་ག་རེ་བསྐྲུན་ཐབས་གནང་གི་ཡོད་རེད་ཟེར་ན་དམིགས་ཡུལ་འདྲ་པོ་དེ་འཛམ་བུ་གླིང་སྤྱི་ཡོངས་ལ་ཡ་ད་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་སྲུང་སྐྱོབ་བྱེད་ཡ་དང་དེའི་ཐོག་ནས་འཛམ་བུ་གླིང་སྤྱི་ལ་ཡ་ད་མི་ཚང་མ་ལོགས་ལ་ཡ་གཅིག་གྱུར་གྱི་རང་དབང་དང་ཐོབ་ཐང་དེ་གའི་དེ་ཐོབ་ཡག་གི་གནས་ཚུལ་ཅིག་ཆགས་འགྲོ་གི་ཡོད་རེད་ད་འདིའི་ནང་ལོགས་ལ་ཡ་གཞི་རིམ་གྱི་རང་དབང་དེ་གའི་དེ་ད་འགྲོ་བ་མིའི་ཐོབ་ཐང་ནང་ལོགས་ལ་སྤྱིར་བཏང་ནས་ད་སྨྲ་བརྗོད་རང་དབང་རེད་འདུ་འཛོམས་ཀྱི་རང་དབང་རེད་ཨ་ནི་སུ་སོ་སོའི་གྱི་ཤེས་ཡོན་དང་ད་བུད་མེད་ཚོ་ལ་ཡ་འདྲ་མཉམ་གྱི་ཐོབ་ཐང་རེད་ཨ་ནི་གྲངས་ཉུང་མི་རིགས་ཀྱི་གནས་བབ་རེད་དེ་འདྲའི་གནས་ཚུལ་ཅི་རིགས་ཅིག་ཐོག་ནས་གང་ལྟར་ཞིབ་འཇུག་གནང་གི་ཡོད་རེད། ད་ད་ལོ་དཔེར་ན་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་པ་ཉི་ཤུ་གསུམ་ཉི་ཤུ་གཉིས་ནས་འགོ་བཙུགས་གནང་བ་རེད་ཉི་ཤུ་གསུམ་ལ་ཡ་རྒྱ་ནག་ཐོག་ལ་ཡ་བསྐྱར་ཞིབ་དེ་གནང་ཡོད་རེད། ད་ལྟ་གོང་དུ་བསྟན་འཛིན་བདེ་སྐྱིད་ལགས་བརྗོད་གཞི་ངོ་སྤྲོད་གནང་བའི་ནང་ལོགས་ལ་ཡ་ད་ལོ་ཨ་ནི་དམིགས་བསལ་གྱི་དོ་སྣང་བྱེད་དགོས་ཡག་གི་ད་ལོ་འདྲ་པོ་ཅིག་བོད་ཐོག་ལ་ཡའི་གནས་ཚུལ་ཐོག་ལ་ཆ་བཞག་པ་ན་དམིགས་བསལ་དོ་སྣང་བྱེད་དགོས་ཡག་གནས་ཚུལ་ཅིག

ད་རེས་ད་ལྟ་གཙོ་བོ་དེ་གནད་དོན་དབྱེ་ཞིབ་པ་མང་པོ་ཞིག་གིས་ག་རེ་གསུང་གི་འདུག་ཞུས་ན། དེ་ད་རེས་ཤུགས་ཆེན་པོ་ཞེ་པོ་ཞིག་བྱུང་ཡ་དེ་གཅིག་ནས་ཞུ་གཏུག་གི་ལས་འགུལ་དེ་ཤུགས་ཆེན་པོ་དང་ཚགས་ཚུད་པོ་བྱུང་བའི་རྟགས་མཚན་ཞིག་རེད་ཅེས་གསུང་གི་འདུག་ཕྱོགས་གཉིས་ནས་ད་ད་ལྟ་དེ་བོད་ནང་ལོགས་ལ་བྱིས་པ་ཚོ་ལ་ཤེས་ཡོན་གྱི་ཐོབ་ཐང་མི་འདུག་ཟེར་ཡ་དེ་ད་བྱིས་པའི་གཞི་རིམ་གྱི་ཤེས་ཡོན་ཐོབ་ཐང་རེད་བྱིས་པའི་ཐོབ་ཐང་རེད་དེ་ཚོ་རྦད་དེ་ད། ཕྲུ་གུ་ཟེར་དུས་བསམ་པ་བསམ་ཡས་ད་དེ་འདྲས་ཀྱི་ལ་ཡ་ད་ཅིག་གཞི་རིམ་གྱི་ཐོག་ནས་དཀའ་ངལ་ཆེན་པོ་ཞིག་བརྩི་གི་ཡོད་པ་འདི་ལ་དོ་སྣང་ཆེན་པོ་བྱེད་ཡ་ཅིག་ཆགས་པ་རེད་ཅེས་དེ་འདྲའི་གསུང་མཁན་ཡོང་གི་འདུག་གང་ལྟར། ད་ལྟའི་ད་ལོ་ལོར་ཆ་བཞག་པ་ན་རྒྱལ་ཁབ་ཉི་ཤུ་རྩ་གཅིག་གིས་འདི་ནང་ལོགས་ལ་ཡ་བོད་སྐོར་ལ་ཡ་མཉམ་ཞུགས་བྱས་བྱས་དྲི་བ་འདི་བཏང་གནང་ཤག་ཚོགས་འདུ་འགྲོ་ལུགས་འདི་ནང་ལོགས་ལ་ཡ་ད་འདི་ཤུགས་ཆེན་པོ་ཞེ་པོ་ཅིག་བརྩི་གནང་གི་འདུག་ཨ་ནི་བསྐྱར་ཞིབ་ཀྱི་སྙན་ཐོ་ལ་ཡ་ད་རྒྱབ་གཉེར་གནང་དགོས་སྐོར་བ་རྒྱ་ནག་ཁྱེད་རང་ཚོས་ཀྱི་འདི་འདྲས་ཅིག་བྱེད་དགོས་ཀྱི་འདུག་ཟེར་རྒྱབ་གཉེར་གྱི་དོན་ཚན་ཉི་ཤུ་རྩ་ལྔ་ཞིག་ཕུལ་འདུག་འདི་ན་གཅིག་ད་པ་ཀི་སི་ཐན་རེད་པ་ཀི་སི་ཐན་གི་གནད་དོན་འདི་ཞེ་བོ་ཅིག་ཡིན་ད་རྒྱ་ནག་ལ་ཡང་ཞེ་བོ་ཅིག་སྐྱོན་བརྗོད་འདི་འདྲ་ཁྱེད་ཆགས་ཀྱི་ཡོད་ས་མ་རེད་ཡིན་པའི་ནས་ད་ག་ད་འདི་དྲང་བདེན་ནང་ལ་ཡང་ཁོ་ཚོས་འགྲོ་གི་ཡོད་དུས་འདི་གས་འདི་ལོ་རྒྱུས་ཐོག་ལ་ཡ་ད་ད་ལོ་མང་ཤོས་བཟོ་འདྲ་ཅིག་ཆགས་བསྡད་ཀྱི་ཡོད་པ་འདི་མངོན་གསལ་དོད་པོ་ཞེ་བོ་ཅིག་རེད་ཞག་བསམ་གི་འདུག། ལགས་རེད་ད་ད་ལྟ་ཅིག་རྒྱ་ནག་ཐོག་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་གནང་ཡ་འདིའི་སྐོར་སྤྱི་ཡོངས་ནས་རྒྱ་ནག་ནང་ལོགས་ལ་ཡོད་པའི་རྒྱ་ནག་མི་མང་རེད་དེ་ག་ནང་བཞིན་ལྷག་པར་དུ་རྒྱལ་སྤྱིའི་ནང་དམངས་གཙོ་དོན་གཉེར་བ་དང་ཅིག་ད་གྲངས་ཉུང་མི་རིགས་མང་པོ་ཅིག་གིས་དེ་ལ་ད་ཐུགས་སྣང་ཆེན་པོ་གནང་བ་ནང་བཞིན་གྱི་ད་རེས་ད་ཚེས་པ་ཉི་ཤུ་རྩ་དྲུག་ཉིན་ད་རེས་ད་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་དང་འབྲེལ་བྱས་མཇུག་སྐྱོང་གི་ཚོགས་འདུ་སྐབས་སུ། ཁྱོན་བསྡོམས་ཅིག་བོད་གཅིག་པོ་མ་ཡིན་པའི་སྤྱི་བཏང་ནས་ཅིག་རྒྱ་ནག་རང་ལ་རྒྱ་ནག་གཞུང་རང་ལ་ཅིག་རྒྱལ་ཁབ་ཚོགས་མི་རྒྱལ་ཁབ་ཚོས་ཀྱི་ཁྱོན་བསྡོམས་ད་དགོངས་འཆར་དགོངས་འཆར་གྲོས་ཆོད་བཞི་བརྒྱ་ཁྱོན་བསྡོམས་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཟིན་པའི་ཡ་འཆར་འདོན་བྱས་ཡོད་པ་འདི་གི་གྲངས་འབོར་གྲངས་འབོར་དེ་ལ་གཟིགས་པ་ཡིན་ནས་ཅིག་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་དང་བསྡུར་བ་ཡིན་ན་ཧ་ལམ་གྲོས་ཆོད་རེད་ད་ད་དགོངས་འཆར་བརྒྱ་ཞིག་མང་བ་ཕྱིན་པའི་གི་གནས་སྟངས་ཆགས་ཡོད་དུས། རང་བཞིན་གྱིས་འདས་པའི་ལོ་བཞི་དང་ཕྱེད་ཀ་ནང་ལོགས་ལ་རྒྱ་ནག་ནང་ལོགས་ལ་སྤྱི་ཡོངས་ནས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཞན་པོ་ཆགས་ཡོད་པ་ཅིག་ཁ་གསལ་ཅིག་ཆགས་བསྡད་ཀྱི་འདུག་ད་འདིའི་ནང་ལོགས་ནས་ད་ང་ཚོ་བོད་པའི་གི་གནད་དོན་འདི་གཞི་བཞག་པའི་ཐོག་ནས་ཅིག་ཉམས་ཞིབ་རེ་དཔྱད་ཞིབ་བྱས་པའི་སྐབས་སུ། ད་རྣམ་པ་ཚོས་གྲངས་ཀ་དེ་མཁྱེན་བསྡད་ཀྱི་རེད་ད་ལྟ་ཉིས་སྟོང་བཅོ་བརྒྱད་ལོ་ལ་ཆ་མཚོན་པ་ཡིན་ན་ཚོགས་མི་རྒྱལ་ཁབ་བརྒྱ་དང་ལྔ་བཅུ་ཞིག་གིས་ད་སྐབས་དེ་དུས་ཚོགས་འདུ་འཚོགས་པའི་སྐབས་སུ་བཀའ་མོལ་ཞུས་ཡོད་རེད་བཀའ་མོལ་ཞུས་མཁན་ནང་ལོགས་ནས། བོད་ཐོག་ལ་ཅིག་བཀའ་མོལ་གནང་མཁན་བཅུ་གཅིག་མ་ཞིག་བྱུང་ཡོད་མ་རེད་ད་འདི་ལོ། ད། རྒྱལ་ཁབ། ཚོགས་མི་རྒྱལ་ཁབ་ཉི་ཤུ་ཙམ་གྱིས་ད་རེས་བོད་རང་གི་ཆེད་དུ་ད་བཀའ་མོལ་དགོངས་འཆར་ཞུ་མཁན་ཉི་རྩ་བཞི་བྱུང་བཞག་འདི་ཡོད་དུས་རང་བཞིན་གྱིས་གྲངས་ཀའི་ཆ་ནས་ཁོ་ལྡབ་ལོག་གཅིག་གཉིས་ལྷག་གིས་མང་བ་ཕྱིན་པ་དང་ཨ་ནི་ད་རེང་གི་དགོངས་འཆར་བཏོན་པའི་ནང་ལོགས་ལ་སྤྱི་བཏང་ནས་བོད་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་དཀའ་ངལ་ཡོད་པ་ཙམ་མ་ཡིན་པར་དམིགས་བསལ་གྱི།

གྲོས་ཆོད་བཏོན་པ་འདི་ཚོ་རྒྱལ་ཁབ་དེ་དག་གིས་ལོ་འདས་པའི་ད་ཡོང་འགྱུར་གྱི་ལོ་བཞི་དང་ཕྱེད་ཀ་འདི་ནང་ལོགས་ལ་ལག་བསྟར་བྱེད་དགོས་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་རྒྱ་ནག་ལ་ཡ་ད་སྤྱི་ཡོངས་ནས་རྒྱ་ནག་ནང་ལོགས་ཀྱི་འགྲོ་བ་མི་ཐོབ་ཐང་ཡར་རྒྱས་གཏོང་ཡས་ཀྱི་ཆེད་དུ་གྲོས་ཆོད་སུམ་བརྒྱ་ལྷག་བཏོན་པ་འདིའི་ནང་ལོགས་ནས་རྒྱ་ནག་གཞུང་གིས་ཉིས་བརྒྱ་ལྷག་མ་ཞིག་ཁས་ལེན་བྱས་པ་མེད་པ་དང་ལྷག་པར་དུ་ཁས་ལེན་བྱས་པ་ནང་ལོགས་ནས་ཡང་མང་པོ་གཅིག་ལག་བསྟར་བྱེད་མ་ཐུབ་པའི་གི་གནས་སྟངས་གྱུར་ཡོད་ཙང་ད་ད་རེས་ཕྱི་ལོ་ཉིས་སྟོང་ཉི་རྩ་བཞི་ལོའི་གི་རྒྱ་ནག་གི་དུས་བཀག་བསྐྱར་ཞིབ་འདིའི་ཐོག་ལ་ཅིག་སྐྱོན་བརྗོད་བྱེད་མཁན་རེད་ལྷག་པར་དུ་རྒྱལ་ཚོགས་ནང་ལོགས་ལ་ཡོད་པའི་གི་ཚོགས་མི་རྒྱལ་ཁབ་ཕུད་པའི་གི་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་གང་ཟག་རེད་དེ་ག་ནང་བཞིན་ད་འགྲོ་བ་མིའི་ཐོབ་ཐང་དམངས་གཙོ། དོན་གཉེར་བ་མང་པོ་གཅིག་གིས། ད་དུས་ནས་དུས་སུ་རེད་དེ་ག་ནང་བཞིན་ལོ་གཅིག་གོང་ནས་ད་རེས་ཀྱི་བསྐྱར་ཞིབ་འདི་མ་སླེབས་གོང་ནས་སྐྱོན་བརྗོད་བྱེད་བསྡད་ཡས་ཀྱི་གནས་ཚུལ་མང་པོ་ཞིག་ཐོན་པའི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་རེས་ཀྱི་དུས་བཀག་བསྐྱར་ཞིབ་འདིའི་ནང་ལོགས་ལ། དེ་སྔ་ནས་ད་བོད་པའི་གནད་དོན་རེ་ལྷག་ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་རིགས་དང་འབྲེལ་བའི་རྒྱབ་སྐྱོར་གནང་བསྡད་མཁན་གྱི་རྒྱལ་ཁབ་ཁག་གཅིག་ད་ཨ་མི་རི་ཀ་དང་དབྱིན་ཡུལ་དང་ཨོས་ཏྲེ་ལི་ཡ་ཆགས་བསྡད་ཀྱི་ཡོད་རེད་འདི་ལོ་རྒྱལ་ཁབ་ཉི་ཤུ་ཙམ་ཡོད་པའི་གི་ད་བོད་པའི་གི་གནད་དོན་གླེང་མཁན་ནང་ལོགས་ལ་གསར་པ་ཁག་གཅིག་ཡང་བྱུང་ཡོད་རེད་འདི་ནང་ལོགས་ལ་གཅིག་འདི་ཉི་ཧོང་ཆགས་བསྡད་ཀྱི་འདུག་ད་ཉི་ཧོང་གི་ངོས་ནས་ད་རེས་རྒྱལ་ཚོགས་ཀྱི་ད་ད་རེས་བསྐྱར་ཞིབ་འདིའི་ནང་ལོགས་ལ་འདི་འདྲས་ཤིག། བོད་ཀྱི་གནད་དོན་རེད་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གླེང་དགོས་ཀྱི་རྒྱུ་མཚན་ག་རེ་ཐུག་ཡོད་མེད་དེ་ཚོ་གཅིག་ད་རིམ་པས་ཀྱི་ད་ད་ད་ད་རེས་ཀྱི་ཚོགས་འདུ་འདི་ད་ཅིག་སྤྱི་ཡོངས་ནས་འགྲུབ་ཡོང་དུས་རང་བཞིན་གྱི་ད་ཁྱད་ལས་པ་རེད་ཉམས་ཞིབ་པ་ཚོས་ཀྱི་འདིའི་ཐོག་ལ་ཉམས་ཞིབ་དང་འབྲེལ་བའི་ཀྱི་གནད་དོན་ཁག་ཅིག་གསུངས་བསྡད་ཀྱི་རེད་ད་ད་ད་བོད་པའི་ཀྱི་གནད་དོན་དང་འབྲེལ་བྱས། ད་རེང་གི་གནད་དོན་ད་བསྐྱར་ཞིབ་དེའི་སྐབས་སུ། བསྐྱར་ཞིབ་འདི་མ་འཚོགས་གོང་ནས་ད་ཚོགས་པ་སྒྲིག་འཛུགས་ཁག་གིས་ཡང་སྙན་ཐོ་སོ་སོའི་རྒྱལ་ཁབ་ནང་ལོགས་ལ་ཅིག། རྒྱ་ནག་གཞུང་གིས་ད་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་ཐོག་སྙན་ཐོ་ཡར་ཕུལ་ཡས་གི་ལུགས་སྲོལ་ཅིག་ཡོད་དུས་བོད་པའི་གི་སྒྲིག་འཛུགས་རེད་བོད་མིའི་སྒྲིག་འཛུགས་རེད་ད་ག་ནང་བཞིན་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་མཉམ་འབྲེལ་རྒྱལ་ཚོགས། འགྲོ་བ་མིའི་ཐོབ་ཐང་ཚོགས་པ་མང་པོ་ཅིག་གིས་སྙན་ཐོ་ཕུལ་ཡོད་རེད་དེ། ད་དེ་ཚོ་ཕུལ་ཀྱོག་ནང་ལོགས་ལ། འབོད་སྒྲ་མང་པོ་གཅིག་ད་ད་ལྟ་ང་ཚོ་བཙན་བྱོལ་ནང་ཡོད་པའི་གི་ད་བོད་མི་ཚོའི་གི་ཆགས་ཡོང་དུས་བོད་ནང་ལོགས་ལ་ཡོད་པའི་གི་བོད་མི་ཚོས་གི་དངོས་ཡོད་བོད་ནང་ལོགས་ལ་གནས་སྟངས་འདི་ཚོ་གཅིག་ཡ་ད་ད་རེས་གི་རྒྱལ་ཚོགས་འདིའི་ནང་ལོགས་ལ་ཕུལ་ཐུབ་གི་མེད་དུས་ད་རྒྱལ་སྤྱིའི་ནང་ལོགས་ལ་ཡོད་པའི་རང་དབང་རྒྱལ་ཁབ་ནང་ལ་ཡོད་པའི་གི་སྙན་ཐོ་འདི་ཚོ་རང་བཞིན་གི་ད་རེས་དུས་བཀག་བསྐྱར་ཞིབ་འདི་ལ་ཧ་ལས་པའི་གི་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་འདུག་ཨ། ལགས་རེད་ད་ད་ལྟ་དེ་སྙན་ཐོ་དེ་གའི་དེ་མགོན་པོའི་ཞུ་དྲི་བ་དེ་གའི་དེ་སྔོན་ཚུད་ནས་བཏང་ན་ཨ་དེར་རྒྱ་ནག་གཞུང་གིས་ད་ལྟ་གོང་དུ་བསྟན་འཛིན་ལགས་དྲི་བ་ག་ཚད་ལ་ཡ་ལན་དང་ག་ཚད་ལ་ཡ་དང་ལེན་བྱེད་ཀྱི་ཡོད་མེད་རྒྱ་ནག་གཞུང་གིས་ག་ཚད་ལ་ཡ་བརྩི་འཇོག་བྱེད་ཀྱི་ཡོད་མེད་དེ་གའི་སྐོར་དེ་གསུངས་རེད་ད་དེའི་ནང་ལོགས་ད་རྒྱ་ནག་གཞུང་རེད་ད་རྒྱལ་ཁབ་སུ་ཡིན་ནའི་དེ་བསྐྱར་ཞིབ་དེ་ལ་ཡ་གལ་སྲིད་བརྩི་འཇོག་མ་བྱས་པ་ཡིན་ན་ག་རེ་བྱེད་ཀྱི་རེད་ཟེར་ཡ་དེ་ད་དེ་གའི་དེ་གནད་འགག་ཅིག་རེད་བསམ་གྱི་འདུག་དཔེར་ན་དེ་ལ་གལ་སྲིད་དེ་བརྩི་འཇོག་མ་བྱས་པར་བྱས་ཉན་འཇོག་མ་བྱས་བྱས་པ་ཡིན་ན་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་རང་གིས་ཨ་ནི་རྒྱལ་ཁབ་དེ་ཅིག་ག་རེ་ཟེར་མཉམ་ལས་མ་བྱེད་མཁན་གྱི་རྒྱལ་ཁབ་ནང་ལ་ཡང་ངོས་འཛིན་བྱས་བྱས་དེ་འདྲས་ཀྱི་ཡང་གདོང་ལེན་འདྲ་གནང་གི་ཡོད་པ་དེ་ཡིག་ཆ་ནང་ལོགས་གསལ་གྱི་འདུག་ད་འདི་གཙོ་བོ་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི། བཅའ་ཁྲིམས་ཡོད་རེད་པ་ལ་བཅའ་ཁྲིམས་རེད་ད་ག་ནང་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཡོངས་ཁྱབ་གསལ་བསྒྲགས་སྤེལ་ཡོད་རེད་པ་འདི་དགོངས་དོན་གཞིར་བཟུང་བྱས་བྱས་གང་ལྟར་གདོང་ལེན་གནང་དགོས་ཡ་རེད་གནང་གི་ཡོད་པ་འདྲ། འདི་གཅིག་རེད་ད་དེ་ནས་ད་ལོ་སྤྱི་བཏང་ནས་ང་ཚོ་དོ་སྣང་བྱེད་དགོས་ཡ་ནང་ལོགས་ལ་ཡ་ད་ལོ་དཔེར་ན་བོད་སྐོར་ལ་ཡ་གླེང་སློང་བྱེད་མཁན་དེ་རྒྱལ་ཁབ། ལྡབ་གཅིག་གིས་མང་བ་བྱུང་ཡོད་རེད། སྔ་མོ་རྒྱལ་ཁབ་བཅུ་རེད་ད་ལྟ་རྒྱལ་ཁབ་ཉི་ཤུ་རྩ་གཅིག་གསུང་གི་འདུག་ད་ལྟ་གནད་དོན་ཐོག་ནས་ད་བོད་ནང་ལོགས་ལ་འདི་འདྲས་ཅིག་བྱེད་དགོས་འདུག་ཟེར་ཡག་གི་རྒྱབ་གཉེར་དོན་ཚན་དེ་སྔ་མོ་ཡོད་ན་དོན་ཚན་བཅུ་གནང་ཡོད་པ་འདྲ་ད་ལྟ་འདི་སྐབས་དེ་ལ་ཡང་རྒྱ་ནག་གཞུང་གིས་དོན་ཚན་ལྔ་ལ་མ་གཏོགས་ཁས་ལེན་བྱས་ཡོད་མ་རེད་ཟེར་གི་འདུག་ད་ལྟ་ད་ལོའི་རྒྱུ་མཚན་འདི་ནང་ལོགས་ལ་དཔེར་ན་ད་ལོའི་ཚོགས་འདུ་འདི་ནང་ལོགས་ལ། རྒྱལ་ཁབ་ཉི་ཤུ་རྩ་གཅིག་གི་རྒྱབ་གཉེར་དོན་ཚན་ཉི་ཤུ་རྩ་ལྔ་གནང་འདུག་ཨང་ད་དེའི་ནང་ནས་གཙོ་བོ་ཡར་རྒྱས་གཏང་དགོས་ཡག་གི་དོན་ཚན་ཉི་ཤུ་རྩ་བཞི་ཡོད་པ་འདྲ་དེའི་ནང་ལོགས་ནས་མང་ཆེ་བ་ཅིག་ཤེས་ཡོན་དང་འབྲེལ་བའི་ཐོག་ལ་རེད་བྱིས་པའི་གི་ཨ་ནི་ད་ལྟ་གཏན་འཇགས་སློབ་གྲྭའི་ནང་བཅུག་པ་དེའི་སྐོར་དེ་གླེང་སློང་ཤུགས་ཆེན་པོ་ཡོད་ས་རེད་ཡིན་ནའི་དོ་སྣང་བྱེད་དགོས་ཡག་གཅིག་ལ་ཡ་རྒྱལ་ཁབ་ཆུང་ཙག་དེ་འདྲའི་གི་ཡིན་ནའི་དེ་ལ་ཡ་དོ་སྣང་དང་ཡ་གཅིག་མཉམ་ཞུགས་བྱས་དྲི་བ་འདྲ་བཏང་གནང་འདུག་ཨང་དཔེར་ན་ལི་ཐུའེ་ནི་ཡ་ཟེར་མཁན་རྒྱལ་ཁབ་ཆུང་ཆུང་ཞེ་པོ་ཅིག་རེད། ཁོང་རྣམ་ཚོས་གི་དྲི་བ་བཏང་ཡོད་རེད་ད་ཉི་ཧོང་ཡིན་ན་ནམ་རྒྱུན་བོད་ཐོག་ལ་ཡ་རྒྱ་ནག་ལ་ཡ། སྤྱི་བཏང་བཞེངས་ཕྱོགས་མཁྲེགས་པོ་ཡོད་རེད་ཡིན་ནའི་རྒྱལ་ཚོགས་ནང་ལོགས་ལ་ད་ལྟ་བར་དུ་དྲི་བ་བཏང་མྱོང་མེད་པ་འདྲ་བྱེད་དུས་ཙམ་པ་འདི་རྒྱལ་ཁབ་གསར་ཤོས་གྲས་ནང་ཁོང་རྣམ་ཚོ་གཉིས་ཆགས་གི་ཡོད་པ་འདྲ་འདི་ཡང་དོ་སྣང་བྱེད་དགོས་ཡ་ཅིག་ད་གནད་འགག་ཞིག་རེད་ཤག་དེ་གས་དེ་ད་གཙོ་བོ་གཙོ་བོ་དེ་ལི་ཐུའེ་ནི་ཡ་དང་ཉི་ཧོང་གཉིས་ཆ་ལོག་གི་བོད་ནང་གི་བྱིས་པའི་ཤེས་ཡོན་གྱི་ཐོབ་ཐང་དང་འབྲེལ་བྱས་ཡང་གླེང་སློང་འདྲ་གནང་ཡོད་པ་འདྲ་ད་ད་ལྟ་ད་ལོའི་དཔེར་ན་བོད་སྐོར་ལ་ཡ་བཀའ་མོལ་ཡོང་དུས་ཙམ་པ་གཅིག་བརྗོད་གཞི་སུ་རེད་ཅིག་ག་རེའི་སྒང་ལ་ཡ་བཀའ་མོལ་གནང་ཡོད་རེད་བརྗོད་གཞི་ག་རེའི་སྒང་ལ་ཡ་གླེང་སློང་བྱས་ཡོད་རེད་ཟེར་ཡ་དེ་ཡི་ང་ཚོ་གཅིག་མཁྱེན་རྟོགས་དགོས་ཡ་གཅིག་རེད་ཤག་བསམ་གྱི་དཔེར་ན་དེ་ལ་ཡ་ད་གཙོ་བོ་དེ་འདི་བོད་ནང་ལོགས་ལ་ཡང་ལྟ་ཞིབ་གནང་མཁན་གྱི་ཉམས་ཞིབ་པ་ཚོའི་གསུང་ཡ་ལ་བོད་ནང་ལོགས་ལ་མི་རིགས་ལ་ཡང་དབྱེ་འབྱེད་ཞེ་པོ་བྱེད་ཀྱི་འདུག་ཟེར་ཡ་དེ་བོད་པ་དང་ཡུ་གུར་མི་རིགས་ཚོ་ལ་ཡང་གྲངས་ཉུང་མི་རིགས་ཚོ་ལ་ཡང་ད་རྒྱ་ཧན་མི་རིགས་ཀྱི་གྲངས་འབོར་བྱས་ན་ཞེ་པོ་ཉུང་ཉུང་རེད་བ་དེ་གས་དེ་ལ་ཡང་ཨ་ནི་ཅིག་རང་དབང་གི་ཐོག་ནས་ངོ་རྒོལ་སྐད་འབོད་ལ་སོགས་པ་དེ་འདྲ་བྱས་མ་ཆོག་ཡ། གཅིག་ཏུ་བ། རྒྱ་ནག་གཞུང་གི་ལྟ་བ་དང་ཕྲན་བུ་ཙམ་མ་མཐུན་པ་བྱུང་ན་ལམ་སང་དེ་ལ་ཡར་རྡུང་རྡེག་བཏང་ཡག་དང་མཚོན་པའི་དེ་འདྲས་ཀྱི་འཇུ་བཟུང་བྱས་འགྲོ་ཡག་དང་གང་བྱུང་མནར་གཅོད་བཏང་ཡག་དེ་འདྲས་ཀྱི། ད་མདོར་བསྡུས་པ་ཡིན་ན་སོ་སོའི་ཚེ་སྲོག་ལ་ཡིན་ན་ཉེན་ཁ་ཡོད་དེ་བ་དེ་འདྲས་ཀྱི་གནས་ཚུལ་འདི་ཤུགས་ཆེན་པོ་གླེང་གནང་ཤག་ད། གཉིས་པ་དེ་ལ་ཡར་ད་ལྟ་སྤྱི་བཏང་ནས་ད་ཆོས་དད་རང་དབང་གི་ཐོག་ལ་གནས་ཚུལ་མང་པོ་ཅིག་གསུང་གི་ཡོད་རེད།

ད་བོད་པ་ཚོ་ལ་ཡང་མཐོང་ཆུང་བཏང་ཡག་དང་གཅིག་དབྱེ་འབྱེད་བྱེད་ཡག་དང་ཨ་ནི་རིག་གཞུང་གི་ཐོག་ནས་ཡང་བཀག་འགོག་བྱེད་ཡག་མཚོན་པའི་ད་གཙོ་བོ་དེ་རྒྱ་ད་ཞི་ཅིན་ཕིང་གི་རྒྱ་ནག་ཅན་དུ་བསྒྱུར་གྱི་ཡིན་ཟེར་བྱས་ཡོད་རེད་བ་ད་རིག་གཞུང་ག་འདྲས་བྱས་ན་ཚང་མ་རྒྱ་མིའི་ངོ་བོ་བཟོ་གི་ཡིན་ཟེར་གྱི་དེའི་ཐོག་ལ་ཡང་ཤུགས་ཆེན་པོ་ཞིག་གླེང་གནང་ཡོད་པ་འདྲ་ཨ་ནི་དེ་ནས་གཅིག་དེ་ད་ད་བུད་མེད་དང་ད་ད་གིན་གོང་དུ་ཞུས་པ་ནང་བཞིན་གྲངས་ཉུང་མི་རིགས་གནད་དོན་དེ་གས་དེ་ཐོག་ལ་ཆགས་འགྲོ་གི་འདུག་ད། བརྗོད་གཞི་འདི་གའི་ཐོག་ལ་དྲི་བ་གླེང་སློང་དང་ཨ་ནི་ཅིག་དཔྱད་ཞིབ་གནང་བྱས་ད་ད་ལྟ་འདི་མཇུག་སྐྱོང་སོར་འདི་ག་འདྲ་ཞིག་རེད་ཟེར་འདི་ང་ཚོ་དོ་སྣང་བྱེད་དགོས་ཡ་གཅིག་རེད་ཤག་ད་འདི་མཇུག་སྐྱོང་འདི་ཟླ་བ་གཅིག་གཉིས་ནང་ལོགས་ལ་རྒྱ་ནག་གཞུང་གིས་འདི་ལ་ལན་འདེབས་དང་ཨ་ནི་ཅིག་ག་སོགས་རེད་གསལ་བཤད་སོ་ར་ཅིག་བྱས་ཨ་དེ་ནས་འདི་ད་སྡོམ་ཐོ་ཅིག་ཨ་ནི་ཟླ་བ་གཅིག་གཉིས་ཤིག་ནང་ལོགས་ལ་ད་ག་རེ་བྱུང་འདུག་ག་རེ་བྱེད་དགོས་ཀྱི་འདུག་ཨ་ནི་ག་རེ་བྱུང་མི་འདུག་ཟེར་ཡ་ཅིག་ད་དེ་འདྲའི་གི་ད་གཙོ་བོ་དེ་རྒྱ་ནག་གཞུང་གིས་ཁས་ལེན་བྱས་མ་བྱས་དེ་ལ་ཡ་ལྟ་གི་རེད་ལ་ཨ་ནི། ད་དངོས་ཡོད་ནས་ཡང་རྒྱ་ནག་གཞུང་གིས་ཁས་ལེན་མ་བྱས་པ་ཡིན་ན་ཡང་བདག་པོ་མ་བརྒྱབ་པ་དེ་འདྲ་མ་ཡིན་པ་ཡང་གཅིག་ཁོ་གནས་ཚུལ་དེར་ཞིབ་འཇུག་གི་ཐོག་ནས་དན་རྟགས་གྲུབ་པའི་ཐོག་ནས་གང་ལྟར་བཀའ་མོལ་གནང་ཡ་ད་གླེང་སློང་བྱེད་ཡ་དེ་ཡོང་ངེས་འདྲ་པོ་ཅིག་ཆགས་བསྡད་ཀྱི་འདུག་ད་དེ་ནས། གནས་ཚུལ་འདི་ནང་ལོགས་ལ་ད་དོ་སྣང་བྱེད་དགོས་ཡ་བོད་ཀྱི་གནས་ཚུལ་ཐོག་ལ་གླེང་སློང་བྱས་ཡོང་དུས་ཙམ་པ།

བྱིས་པའི་ཐོབ་ཐང་དེ་གས་དེ་གཅིག་གསུང་གི་ཡོད་རེད་ཨ་ནི་དེ་ནས་འཚོ་བའི་ཐོག་ནས་ཞུས་པ་ཡིན་ན་ཡང་བོད་པ་ད་གྲངས་ཉུང་མི་རིགས་ག་རེ་གསུང་གི་རེད་གནའ་བོའི་མི་རིགས་ཤིག་རེད་པ་དེ་མི་རིགས་ངོ་བོ་ཐ་དད་པ་ཡིན་པ་དེ་ནི་སོ་སོའི་གི་འཚོ་བའི་ཐོག་ལ་ཡིན་ན་ཡང་ད་དཔེར་ན་འབྲོག་པ་ཡིན་ན་འབྲོག་པའི་གི་འཚོ་བའི་སྐྱེལ་སྟངས་ཅིག་ཡོད་རེད་ཞིང་པ་ཚོ་ནི་ཞིང་པའི་གི་འཚོ་བའི་སྐྱེལ་སྟངས་ཅིག་ཡོད་རེད་ད་ད་ག་ནང་བཞིན་གྲངས་ཉུང་མི་རིགས་ཚོ་ཡང་རྒྱ་ནག་སྤྱི་བྱིངས་དང་མ་འདྲ་བ་ཡང་སོ་སོ་སོའི་གི་རིག་གཞུང་དང་མཐུན་པའི་ཐོག་ནས་ཁོ་ས་བབ་ཆགས་ཚུལ་གྱི་ཐོག་ནས་ཡིན་ན་ཡང་རང་དབང་གི་གནས་བབ་མ་འདྲ་བ་ཞིག་ཡོད་དགོས་ཀྱི་ཡོད་དུས་དེ་གས་ཚང་མའི་ཐོག་ནས་གང་ལྟར་ད་ཅིག་རྒྱ་ནག་གཞུང་གི་ཏག་ཏག་ལག་ལེན་བསྟར་གྱི་མེད་པའི་གནས་ཚུལ་འདི་འདྲའི་སྐོར་ལ་ཡང་དེ་འདྲའི་སྔོན་མ་གླེང་སློང་བྱུང་ཤག་ལ་ད་ལྟ་ནས་མུ་མཐུད་ནས་གླེང་སློང་དེ་འདྲ་བྱུང་ཤག་ཅེས་ཞུ་ཡ་ཡིན། ལགས་རེད། ད་ད་ལྟ་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་དེའི་མཇུག་སྐྱོང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་མཇུག་སྐྱོང་དང་འབྲེལ་བྱས་རྒྱལ་ཁབ་ཚོགས་མི་རྒྱལ་ཁབ་ཁག་ཅིག་གིས་ཆེད་བཏོན་གནང་བའི་གི་དགོངས་འཆར་ཁག་དེ་ཚོ་གྲོས་བསྡུར་བྱེད་པའི་སྐབས་སུ། སྐབས་དེ་དུས་ཡིན་ན་ཅིག་རྒྱ་ནག་གི་གཏན་འཇགས་མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་འཇགས་སྐུ་ཚབ་ཆན་ཤུ་ཁོ་རང་ལ་ཡང་ད་བཀའ་མོལ་དགོངས་འཆར་འདི་ཚོ་དང་འབྲེལ་བྱས་བཀའ་མོལ་གནང་ཡས་ཀྱི་གོ་སྐབས་ཅིག་ཕུལ་ཡོད་རེད་ད་ག་ནང་བཞིན་ཐོག་མར་ཕྱི་ལོ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན། ད་རེས་ཀྱི་ད་དུས་བཀག་བསྐྱར་ཞིབ་དེ་དངོས་སུ་འགོ་བཙུགས་པའི་སྐབས་སུ་ཡང། ད་རྒྱལ་ཁབ་ཚོགས་མི་ཁག་གི་དྲི་བ་འདི་ཚོ་ལ་ཅིག་ཚོགས་མི། སྐུ་ཚབ། རྒྱ་ནག་གི་ཚོགས་མི་སྐུ་ཚབ་ངོས་ནས་ལན་འདེབས་རྒྱག་ཡས་ཀྱི་གོ་སྐབས་ཅིག་བྱུང་ཡོད་རེད། དེ་སྔ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་རེད་དེའི་སྔོན་ཚུད་ད་རྒྱ་ནག་ལ་བསྐྱར་ཞིབ་ཐེངས་གཉིས་ཐེངས་གསུམ་བྱས་པའི་ནང་ལོགས་ལ། རྒྱ་ནག་གཞུང་གི་ངོས་ནས་ད་རྒྱ་ནག་གི་ཚོགས་མི་སྐུ་ཚབ་ཀྱི་ངོས་ནས་དྲི་བ་འདི་ཚོ་ལ་ཅིག་ལན་འདེབས་ཁ་གསལ་མེད་པར་རྒྱག་ཡས་ཀྱི་ད་ལུགས་སྲོལ་ཅིག་ཡོད་པ་ནང་བཞིན་ད་རེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་གི་དུས་བཀག་བསྐྱར་ཞིབ་འདི་ལ་ཡང་གནས་ཚུལ་གསལ་པོ་དེ་འདྲ་ག་ཅི་མཐོང་ཡས་མེད་པ་ཅིག་འདུག། ད། ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ད་རེས། ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་རེད་ད་ག་ནང་བཞིན་ཉི་ཤུ་དྲུག་ཉིན། རྒྱལ་ཚོགས་ཀྱི་ཚོགས་འདུ་འདི་ཚོ་ཅིག་མར། བལྟས་ཡོང་དུས། སྐབས་དེ་དུས། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན། ཚོགས་འདུའི་སྐབས་སུ་རྒྱ་ནག་གི་ཚོགས་མི་སྐུ་ཚབ་རེད་ཁོ་རང་ཚོ་ལ་ཅིག་ལན་འདེབས་གནང་ཡས་ཀྱི་གོ་སྐབས་སྡེ་ཚན་གསུམ་ལ་དབྱེ་བྱས་ཐེངས་གསུམ་གནང་ཡོད་པ་རེད་ཐེངས་གསུམ་ཆ་ཚང་ནང་ལོགས་ལ་ཅིག་རྒྱ་ནག་གི་ཚོགས་མི་ངོས་ནས་སྐུ་ཚབ་ཚོགས་མི་ངོས་ནས་ཅིག་རྒྱ་ནག་སྤྱི་ཡོངས་དང་ལྷག་པར་དུ་བོད་དང་ཤིན་ཅང་ཧོང་ཀོང་དང་འབྲེལ་བའི་གནད་དོན་ཐོག་ལ་ཁ་གསལ་གྱི་ལན་ཅིག་བྱས་བསྐྱོན་མ་སོང། ཡིན་ནའི་ཚོགས་མི་རྒྱལ་ཁབ་ཁག་ཅིག་གིས་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་ཨ་མི་རི་ཀའི་གི་ཚོགས་མི། གཏན་འཇགས་ཚོགས་མི་སྐུ་ཚབ། Michelle Taylor། གཙོས་པའི་གི་ཁག་ཅིག་གིས་བོད་པའི་གི་གནད་དོན་དང་འབྲེལ་བྱས་ད་ལྟ་བཅའ་སྡོད་སློབ་གྲྭའི་གི་གནད་དོན་འདི་ད་རང་བཞིན་གྱི་གལ་ཆེན་པོ་ཞིག་ཆགས་ཡོད་འདུག་འདི་འདྲ་དང་ལྷག་པར་དུ་བོད་ནང་ལོགས་ལ་གང་བྱུང་འཛིན་བཟུང་བྱས་པའི་གི་བོད་མི་ཁག་ཅིག་གི་གནད་དོན་སྐོར་བཀའ་འདྲི་ཞུས་པའི་སྐབས་སུ་སྐབས་དེ་དུས་རྒྱ་ནག་གཞུང་འབྲེལ་གྱི་ངོས་ནས། ཚོགས་མི་ངོས་ནས། ཅིག་ལན། སྐྱོན་ཡས། ཕར་བཞག་བྱས་ད་དུང་ཡང་སྐབས་དེ་དུས་གཅིག་བོད་ནང་ལོགས་ལ་བོད་མི་ཚོ་རང་དབང་ལྡན་པའི་ཐོག་ནས་ཆོས་དད་རང་དབང་ཡོད་པ་དང་ལྷག་པར་དུ། ད་ཧ་ལས་པའི་སྐྱིད་པོའི་གི་ད་དཔལ་འབྱོར་ཡར་རྒྱས་དང་འབྲེལ་བྱས། སྤྱི་ཡོངས་ནས་སྐྱིད་པོ་ཞེ་པོ་ཡོད་པའི་གི་རྣམ་པ་གཅིག་དེ་འདྲ་གསལ་སྟོན་བྱས་ཡོད་རེད། ད་ག་ནང་བཞིན་གཅིག། ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་སོ་ལྷག་པར་དུ་འབྲོག་པ་གཞིས་སྤོ་བྱས་ཡས་ཀྱི་གནས་སྟངས་འདི་ཡང་ཅིག་ཁོར་ཡུག་རེད་ད་ག་ནང་བཞིན་ཅིག་བུད་མེད་ཀྱི་ད་རིག་གཞུང་དང་ཅིག་འཚོ་བའི་ཀྱི་གནས་བབ་དང་ཐད་ཀར་འབྲེལ་བ་ཆགས་ཡོད་དུས་སྐབས་དེ་དུས་རྒྱ་ནག་གི་འཐུས་མི་ད་ཚོགས་མི་ཚོས་ཀྱི་བུད་མེད་ད་ཅིག་འབྲོག་པའི་བུད་མེད་འདི་ཚོ་ཅིག་ས་ཆ་གཞན་ལ་སྤོས་ཡས་འདི་བུད་མེད་ཚོའི་ཀྱི་འདོད་པ་གཞི་བཟུང་བྱེད་ཀྱི་ཡོད་པ་དང་ཅིག་རྒྱལ་ཁབ་ཀྱི་ཡུལ་ཁྲིམས་འཁྱེར་བའི་ཐོག་ནས་བྱེད་ཀྱི་ཡོད་པའི་ཀྱི་རྣམ་པ་ཅིག་སྟོན་གནང་སོ། ཡིན་ནའི་ད་གནད་དོན་གལ་ཆེན་པོ་གཅིག་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་རེས་དུས་བཀག་བསྐྱར་ཞིབ་ཅིག་གནང་ཡོད་རེད་དེ་ཡིན་ནའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལོགས་ལ་རྒྱ་ནག་གི་ཤུགས་རྐྱེན་དང་གནོན་ཤུགས།

ནང་ལོགས་ལ་སྐོར་སྐྱོད་ཕེབས་པའི་སྐབས་སུ། གཅིག་ཤིན་ཅང་མ་གཏོགས་བོད་ནང་ལོགས་ལ་ཕེབས་མ་ཐུབ་པའི་ཀྱི་གནས་སྟངས་འདི་ཡིས་རྒྱ་ནག་གི་ཤུགས་རྐྱེན་ཧ་ལས་པའི་ཀྱི་ཆེན་པོ་ཡོད་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་གཞུང་འབྲེལ་མ་ཡིན་པའི་ཀྱི་ཚོགས་པ་མང་པོ་ཅིག་གིས་ད་རེས་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ད་སྤྱི་ཁྱབ་གསར་པ Volker Türk ལགས་ཡིན་ན་ཁོ་རང་གི་ད་ལས་དུས་སྐབས་སུ་བོད་ནང་ལོགས་ལ་དངོས་སུ་ཅིག་ལྟ་སྐོར་ཕེབས་ཐུབ་ཡ་དང་ལྷག་པར་དུ་རྒྱ་ནག་གཞུང་གི་ཅིག་ཐེ་ཇུས་མེད་པའི་ཐོག་ནས་ཕྱི་རྒྱལ་གྱི་ད་གཞུང་འབྲེལ་མི་སྣ་རེད་ད་ག་ནང་བཞིན་ལྷག་པར་དུ་གསར་འགོད་པ་ཚོ་བཏང་ཐུབ་ཡས་ཀྱི་རེ་འདུན་ཆེན་པོ་ཅིག་གནང་བསྡད་ཀྱི་འདུག།

ང་ཚོ་ཉིས་སྟོང་བཅོ་བརྒྱད་ལོའི་གི་དྲི་བ་དྲིས་ལན་དང་ད་འདི་ནང་ནས་ཅིག་དགོས་འདུན་ཁག་ལ་ཡ་ང་ཚོ་བསྐྱར་ཞིབ་བྱས་ཡོང་དུས་ཙམ་པ། ད་ད་ཨ་མི་རི་ཀས་དགོས་འདུན་ཅིག་བཏོན་གནང་ཡོད་རེད་སྔ་མོ་དཔེར་ན་ཉིས་སྟོང་བཅོ་བརྒྱད་ལོ་གི་ད་ད་བསྐྱར་ཞིབ་དེ་སྐབས་དེ་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་སྐུ་ཚབ་བཏང་གནང་དགོས་ཀྱི་འདུག་རྟོག་ཞིབ་ཆེད་དུ་བཏང་གནང་དགོས་ཀྱི་འདུག་ཟེར་དེ་འདྲ་ཅིག་གསུངས་ཡོད་རེད་འདི་གསུངས་པ་འདི་གི་མཇུག་འབྲས་སུ་ར་གཅིག་ད་གང་ལྟར་ང་ཚོ་ག་རེ་ལྟ་ཐུབ་ཀྱི་འདུག་ཟེར་དུས་ཉིས་སྟོང་བཅུ་དགུ་ལོ་ལ་ཡ་ད་ལྟ་རྒྱ་ནག་ནང་ལོགས་རྒྱ་ནག་པེ་ཅིང་ལ་ཡ་ཡོད་པའི་རྒྱ་ནག་གཞུང་རྒྱ་ནག་ནང་ལོགས་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་པ་ད་ལྟ་ཁོ་རང་ཕ་བོད་ནང་ལོགས་ལ་ཡ་ཕེབས་ལྷ་ས་ལ་ཕེབས་ལྷ་ས་ལ་ཡ་བཏང་བྱས་ད་གང་ལྟར་དེ་དུས། ད་ཨ་མི་རི་ཀའི་སྐུ་ཚབ་ཚོ་ཕེབས་དུས་ཙམ་པ་རྒྱ་ནག་གཞུང་གིས་ཕྲུ་གུ་ཆུང་ཆུང་ལག་པ་ནས་མཐེ་བོ་ནས་ཁྲིད་བྱས་འགྲོ་ཡ་ཞིག་ཡོད་རེད་པ་དེ་འདྲས་སུ་རེད་དེ་ཁྲིད་ཐུབ་ཀྱི་མེད་པའི་གི་རྣམ་པ་ཞིག་མངོན་གསལ་དོད་པོ་ཞེ་པོ་བྱུང་ཡོད་རེད། དེ་དུས། སྐུ་ཞབས Branstad རེད་ཁོ་རང་གིས་དཔེར་ན་བོད་ནང་ལོགས་ཕེབས་དུས་བ་སློབ་ཕྲུག་དང་མི་མང་ཚོ་ལ་ཡར་བཀའ་མོལ་འདྲ་གནང་འདྲ་གནང་འདུག་ག་དེ་དུས།

ད་རྒྱལ་བ་རིན་པོ་ཆེ་སྐུ་ཚབ་ལྷན་དུ་ད་ག་འདྲ་རྒྱ་ནག་གཞུང་གི་གྲོས་མོལ་བྱས་དགོས་ཀྱི་འདུག་ཟེར་ཏེ་ཤུགས་དྲག་ཞིབ་པོ་ཞིབ་པོ་ཞིག་བཤད་ཡོད་རེད་དེ་འདི་ནས་ག་རེ་མཚོན་ཐུབ་ཀྱི་འདུག་ཟེར་ན། སྐུ་ཚབ་ཆེས་ཕ་ཕས་དོན་ད་རེས་ཚོགས་འདུ་འདི་འདྲའི་བརྒྱུད་རིམ་གྱི་ཐོག་ནས་སྐུ་ཚབ་ག་ཚོར་ཕར་ཕར་ཕེབས་ནས་ཕ་གིའི་གནས་སྟངས་དེ་ཞིབ་འཇུག་བྱེད་གནང་ཞིབ་འཇུག་གནང་ནས་དེའི་གི་དཀའ་ངལ་འདྲ་པོ་དེ་མཐོང་མཐོང་པ་ལ་ཕ་ཕ་གིའི་ད་དཀའ་ངལ་དེ་སེལ་ཐབས་ཀྱི་ཆེད་དུ་ད

གཅིག་ང་བསྟན་འཛིན་བདེ་སྐྱིད་ཡིན་རྣམ་པ་ཚོས་ང་ཚོའི་ད་རེས་ཀྱི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་བདུན་ཕྲག་རྗེས་མ་སླར་ཡང་མཇལ་ཡོང་བཀྲ་ཤིས་བདེ་ལེགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།